གྷ་ཛ་ལུང་ཤོག་ནང་དུ་མི་མང་པོ་ལ་སྲོག་སྐྱོན་བྱུང་བའི་དོན་རྐྱེན་དང་འབྲེལ་ནས་འཛམ་གླིང་རྒྱལ་ཁབ་མང་པོ་ཡིས་ཨེ་ཟི་རེལ་ལ་སྐྱོན་བརྗོད་བྱེད་བཞིན་པ་དང་དོན་རྐྱེན་དེ་ལ་ཞིབ་འཇུག་བྱེད་དགོས་པའི་དགོས་འདུན་འདོན་བཞིན་པའི་སྐོར།
རིང་མིན་སྤྱི་ཟླ་ལྔ་པའི་ནང་ཐའེ་ཝན་གྱི་སྲིད་འཛིན་གསར་པའི་དམ་འབུལ་ཞུ་གི་ཡོད་པའི་སྐབས་འདིར་རྒྱ་ནག་གིས་ཐའེ་ཝན་ཐོག་ལ་གནོན་ཤུགས་སྤྲད་རྒྱུ་ཤུགས་ཆེ་རུ་བཏང་པའི་སྐོར་སོགས་གནས་ཚུལ་སྙན་སྒྲོན་ཞུ་རྒྱུ་ཡོད།

ཚེ་བཙོན་གྱི་ཁྲིམས་ཆད་བཅད་ནས་མི་སྒེར་གྱི་རྒྱུ་ནོར་ཡོད་ཚད་གཞུང་བཞེས་བཏང་ཡོད་པའི་གནས་ཚུལ་ཐོན་འདུག། ཨ་མི་རི་ཀའི་ནང་ཡོད་པའི Freedom House འམ་རང་དབང་ཁང་པས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུའི་ཉིན་མོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འཛམ་གླིང་གི་རྒྱལ་ཁབ་ཁག་དང་ས་ཁུལ་གྱི་རང་དབང་གནས་སྟངས་སྐོར་གྱི་ཞིབ་འཇུག་སྙན་ཐོ་གསར་པ་དེ་འདོན་སྤེལ་གནང་ཡོད་པ་དང་དེའི་ནང་ཁྱོན་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་ལྔ་དང་ས་ཁུལ་བཅོ་ལྔ་ཡི་ཆབ་སྲིད་ཀྱི་རང་དབང་དང་སྤྱི་འབངས་ཀྱི་རང་དབང་ཐོབ་ཐང་གནས་སྟངས་ལ་ཞིབ་འཇུག་གནང་པའི་ནང་ནས་བོད་ནང་གི་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་གི་ཚད་གཞི་དེ་བརྒྱ་ཆ་ཀླད་ཀོར་ཡིན་པ་བཀོད་ཡོད་པས་བོད་ནི་རང་དབང་རྩ་བ་ནས་མེད་པའི་ས་ཁུལ་ཞིག་ཡིན་པ་གསལ་འདོན་གནང་པ་དང་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་གཙོས་པའི་རང་དབང་ཁག་ཟླ་ཉིན་གྱི་ཚད་གཞི་བརྒྱ་ཆ་གཅིག་ཡིན་པ་ནས་མར་ཟག་ཡོད་པ་བཀོད་ཡོད་པ་རེད། དེའི་སྐོར་ཞིབ་ཕྲའི་གནས་ཚུལ་གསར་འགྱུར་གྱི་རྗེས་སུ་གསན་གནང་གི་རེད།
རེ་ཊར་གསར་ཁང་གིས་ཉེ་ཆར་སྤེལ་བའི་ཞིབ་འཇུག་སྙན་ཐོ་ཞིག་ལས་རྒྱ་ནག་གཞུང་གིས་ས་ཁང་ཁྲོམ་ར་སྐྱར་གསོ་ཡོང་ཐབས་ཐད་ནས་འབད་རྩོལ་ཆེན་པོ་བྱས་ཡོད་ཀྱང་ད་ལོ་རྒྱ་ནག་ནང་གི་ས་ཁང་གི་རིན་གོང་དེ་མུ་མཐུད་ནས་མར་ཆག་རྒྱུ་ཡིན་པ་མ་ཟད་དཔལ་འབྱོར་ཆེད་མཁས་པ་མང་པོ་ཞིག་གིས་རྒྱ་ནག་གི་ས་ཁང་ལས་རིགས་ཉམས་ཆག་ཕྱིན་པའི་དུས་ཡུན་དེ་ད་དུང་ལོ་གཅིག་ལྷག་ཙམ་གྱི་འགོར་གྱི་ཡོད་པར་ཚོད་དཔག་བྱེད་བཞིན་པ་རེད། གོང་ཞུས་སྙན་ཐོ་དེའི་ཞིབ་འཇུག་གྲུབ་དོན་ལྟར་ན་ད་ལོར་རྒྱ་ནག་གི་ཁང་པའི་རིན་གོང་དེ་ད་དུང་མུ་མཐུད་ནས་བརྒྱ་ཆའི་ཀླད་ཀོར་ཚེག་དགུ་ཙམ་གྱིས་མར་ལྷུང་རྒྱུ་ཡིན་པ་དང་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་ཁང་པའི་རིན་གོང་མར་ཟག་པ་དེ་བརྒྱ་ཆའི་ཀླད་ཀོར་ཚེག་ལྔ་ཙམ་གྱིས་ཡར་འཕར་སྲིད་པ་རེད་འདུག། ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་ནས་གཟའ་པ་སངས་ཀྱི་ཉིན་མོ་ཕོ་བྲང་དཀར་པོའི་ནང་ཨི་ཊ་ལི་གི་སྲིད་བློན་ཇོར་ཇ་མེ་ལོ་ནི་དང་མཇལ་འཕྲད་གནང་ཡོད་པ་དང་གཙོ་ཆེ་བ་ཨིས་རལ་དང་ཧ་མཱ་སི་བར་གྱི་གྷ་ཛའི་དམག་འཁྲུག་དང་ཡུ་ཀེ་རེན་ནས་ཨུ་རུ་སུར་ཁ་གཏད་ཀྱི་དམག་བརྒྱབ་བཞིན་པ་དེར་རྒྱལ་སྤྱིའི་རོགས་རམ་བྱེད་ཕྱོགས་སོགས་ཀྱི་ཐོག་ལ་གྲོས་མོལ་གནང་རྒྱུ་ཡིན་པ་རེད། དབུ་ཁྲིད་རྣམ་གཉིས་ཀྱི་མཇལ་འཕྲད་དེའི་གོང་དུ་སྲིད་འཛིན་ཇོ་བྷའི་ཏན་ནས། བྱང་ཕྱོགས་གྷ་ཛ་ནང་གི་གནས་སྟངས་ཛ་དྲག་ཏུ་འགྲོ་བཞིན་པ་དང་པ་ལི་སི་ཏི་ནི་མི་མང་ཚོ་མི་སྤྱོད་དགེ་བའི་རོགས་རམ་གྱི་དཀའ་ངལ་འཕྲད་བཞིན་པ་སོགས་སེལ་ཐབས་སུ་གྲོས་མོལ་གནང་འཆར་ཡོད་ཅེས་གསུངས་ཡོད་པ་དང། ཡང་ཨི་ཊ་ལི་གི་སྲིད་བློན་མེ་ལོ་ནི་གིས། གྷ་ཛ་ནང་གི་མི་སྤྱོད་དགེ་བའི་རོགས་རམ་གྱི་གནད་དོན་དེ་ནི་ཁོང་ནས་ཨ་རིའི་སྲིད་འཛིན་དང་མཇལ་མོལ་སྐབས་སུ་གྲོས་མོལ་ཞུ་རྒྱུའི་གནད་དོན་གལ་འགངས་ཆེ་ཤོས་དེ་ཡིན་ཅེས་གསུངས་ཡོད་པ་རེད། ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལེན་སི་ཀི་མཆོག་གིས་རེས་གཟའ་པ་སངས་ཉིན་ལ་ནེ་དར་ལན་གི་སྲིད་བློན་མཱ་ཀི་རུ་ཐི་ལགས་དང་བདེ་འཇགས་གྲོས་ཆོད་ཅིག་བཞག་གནང་ཡོད་ཅིང་ད་ལོར་ནེ་དར་ལན་རྒྱལ་ཁབ་ཀྱིས་ཀིའེ་ཕུ་ལ་ཨ་སྒོར་དུང་ཕྱུར་ཉི་ཤུ་རྩ་གཉིས་ཀྱི་དམག་དོན་སྐོར་གྱི་རོགས་དངུལ་སྤྲོད་རྒྱུ་ཁས་ལེན་གནང་འདུག་ད་ལན་དབུ་ཁྲིད་རྣམ་གཉིས་ཨུ་རུ་སུའི་གཏོར་རྒོལ་ཚབས་ཆེ་ཐེབས་ས་ཡུ་ཀེ་རེན་གྱི་གྲོང་ཁྱེར་ཨང་གཉིས་པར་གྲགས་པའི Kharkiv ནང་དུ་མཇལ་འཕྲད་བྱུང་ཡོད་པ་དང་སྲིད་འཛིན Zelenskyy མཆོག་གིས་གྲོས་ཆོད་དེའི་དོན་ཚན་ཞིབ་ཕྲ་ཁག་སྒེར་གྱི་སྤྱི་ཚོགས་དྲ་ལམ་ཐོག་ལ་ཕྱིར་བསྒྲགས་གནང་འདུག། ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གི་གསར་འགོད་དྲུང་ཆེ་ཆེན་མོ་དམག་སྤྱི Pat Ryder ཀྱིས་ཨི་རན་གྱི་རྒྱབ་སྐྱོར་ཡོད་པའི་ཡེ་མེན་ནང་གི་ཧུ་ཐི་དྲག་སྤྱོད་ཤོག་ཁག་གིས་མཚོ་དམར་པོའི་ཐོག་ལ་དངོས་ཟོག་སྐྱེལ་འདྲེན་གྱི་གྲུ་གཟིངས་ཐོག་མེ་ཤུགས་འཕུར་མདེལ་བརྒྱབ་པ་སོགས་གཏོར་རྒོལ་ཤུགས་ཆེ་བྱེད་བཞིན་པ་དེ་དག་བཀག་འགོག་གི་ཐད་རྒྱལ་ཁབ་ཉི་ཤུ་ལྷག་ཙམ་གྱིས་མཉམ་འབྲེལ་ཐོག་ནས་ཁ་གཏད་བཅག་བཞིན་ཡོད་ན་ཡང། ཚོང་ཟོག་དབོར་འདྲེན་བརྒྱ་ཆ་བཞི་བཅུ་ཙམ་ཞིག་བྱེད་བཞིན་པའི་རྒྱ་ནག་གི་ངོས་ནས་མཉམ་འབྲེལ་བྱེད་ཀྱི་མེད་པའི་འགྲེལ་བརྗོད་གནང་འདུག་དེའི་གོང་དུ་ཧུ་ཐིའི་དྲག་སྤྱོད་ཤོག་ཁག་གིས་རྒྱ་ནག་གི་སྐྱེལ་འདྲེན་གྲུ་གཟིངས་ལ་གནོད་འཚེ་བཟོ་རྒྱུ་མིན་པའི་ཁས་ལེན་བྱས་ཡོད་པའི་གནས་ཚུལ་ཐོན་མྱོང་ཡོད་པ་རེད། ཨ་རི་དང་དབྱིན་ཡུལ་ནས་མཚོ་དམར་པོའི་ཁུལ་དུ་དྲག་རྒོལ་བྱེད་མཁན་ཧུ་ཐི་དྲག་སྤྱོད་པའི་བསྟི་གནས་ཁག་ལ་མཁའ་ཐོག་ནས་གཏོར་རྒོལ་བྱས་པ་དང་ཡང་གཟའ་འཁོར་སྔོན་མ་ཨ་རིའི་ནོར་སྲིད་ལྷན་ཁང་ནས་ཨི་རན་གྱི་གསར་བརྗེའི་དམག་དཔུང་དང་ཧུ་ཐི་དྲག་སྤྱོད་ཤོག་ཁག་གི་ཐོག་ལ་དཔལ་འབྱོར་གྱི་ཉེས་ཆད་ཁག་ཅིག་ཀྱང་གསལ་བསྒྲགས་བྱས་ཡོད་པ་རེད། ཨ་རིའི་གྲོས་ཚོགས་ནང་གི་སྲིད་དོན་ཚོགས་པ་གཉིས་ཀའི་འཐུས་མི་ཚོས་དེང་སྐབས་ཨ་མེ་རི་ཁའི་ནང་དུ་གྲུ་ཁ་འཛུགས་སྐྲུན་ལས་གཞི་དེ་རྒྱ་ནག་ལ་བརྟེན་རྒྱུ་མང་དྲགས་པའི་སྐོར་ནས་བློ་འཚབ་ཡོང་དགོས་པ་དང་བའི་དན་འཛིན་སྐྱོང་གི་འཐུས་མི་རྣམས་ལ་ད་བར་རྒྱ་ནག་གིས་བཟོས་པའི་སྒྲིག་ཆས་ནང་དུ་ཤུགས་རྐྱེན་ངན་པ་བཟོ་སྲིད་པའི་མཉེན་ཆས་དེ་འདྲ་ཡོད་པ་ཞིག་ཤེས་རྟོགས་བྱུང་མ་སོང་སྟེ་རྒྱ་ནག་གིས་བཟོས་པའི་སྒྲིག་ཆས་དེ་དག་ལ་བདེ་འཇགས་ཐད་ནས་གནད་དོན་ཡོད་པ་འགའ་ཤས་ཡོད་པ་དེ་བདེན་པ་རེད་ཅེས་བརྗོད་འདུག།

རྒྱ་ནག་གིས་བོད་ཀྱི་ཐོག་ལ་དབང་བསྒྱུར་བྱས་པ་ནས་བཟུང་སྟེ་བོད་དེ་ནི་འཛམ་གླིང་གི་ནང་ནས་དྲག་གནོན་ཤུགས་ཆེ་ཤོས་ཀྱི་ས་ཁུལ་ཞིག་ཡིན་པ་ལྟར། འཛམ་གླིང་གི་རང་དབང་གནས་སྟངས་སྐོར་ལ་རྟོག་ཞིབ་གནང་མཁན་ཨ་མི་རི་ཀའི་རང་དབང་ཁང་པས་ད་ལོ་བསྐྱར་དུ་བོད་ནི་འཛམ་གླིང་གི་ནང་ནས་རང་དབང་མེད་པའི་གནས་སྟངས་སྡུག་ཤོས་སུ་བཅུག་ཡོད་པ་མ་ཟད། ཟླ་ཉིན་ལས་ཀྱང་གནས་སྟངས་ཇེ་ཞན་དུ་ཕྱིན་ཡོད་པ་སྟེ་ད་ལོའི་རྟོག་ཞིབ་ཀྱི་སྙན་ཐོའི་ནང་དུ་བོད་ནི་འཛམ་གླིང་གི་ནང་ནས་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་ཚད་གཞི་བརྒྱ་ཆ་བརྒྱའི་ནང་ནས་བརྒྱ་ཆ་ཀླད་ཀོར་ཡིན་པ་བཀོད་ཡོད་པ་དེ་ནི་ཟླ་ཉིན་བརྒྱ་ཆ་གཅིག་ཡིན་པ་ལས་ཀྱང་ཇེ་ཐུར་དུ་ཕྱིན་པའི་ཚད་གཞི་ཞིག་བཏོན་ཡོད་པ་རེད། ཨ་མི་རི་ཀའི་ནང་དུ་ཡོད་པའི་རང་དབང་ཁང་པའམ Freedom House ཞེས་པས་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་དགུའི་ཉིན་མོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་འཛམ་གླིང་ནང་གི་རྒྱལ་ཁབ་དང་ས་ཁུལ་ཁག་གི་རང་དབང་གནས་སྟངས་སྐོར་གྱི་ཞིབ་འཇུག་སྙན་ཐོ་གསར་པ་དེ་འདོན་སྤེལ་གནང་ཡོད་པ་དེའི་ནང། ཁྱོན་རྒྱལ་ཁབ་བརྒྱ་དང་དགུ་བཅུ་གོ་ལྔ་དང་ས་ཁུལ་བཅོ་ལྔ་ཙམ་ནང་གི་ཆབ་སྲིད་ཀྱི་རང་དབང་དང་སྤྱི་འབངས་ཀྱི་རང་དབང་ཐོབ་ཐང་གནས་སྟངས་སྐོར་ལ་ཞིབ་འཇུག་གནང་ཡོད་པ་དང། དེའི་ནང་དུ། བོད་ནང་གི་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་གི་ཚད་གཞི་དེ་ནི། ཆེས་ཞན་པ་སྟེ་ཆབ་སྲིད་ཀྱི་རང་དབང་ཚད་གཞི་དེ་བརྒྱ་ཆ་བཞི་བཅུའི་ནང་ནས་བརྒྱ་ཆ་ཀླད་ཀོར་འོག་གི་གཉིས་དང། སྤྱི་འབངས་ཀྱི་རང་དབང་ཚད་གཞི་དེ་བརྒྱ་ཆ་དྲུག་ཅུའི་ནང་ནས་བརྒྱ་ཆ་གཉིས་ལས་མེད་པ་སྟེ། ཁྱོན་ཡོངས་ཀྱི་རང་དབང་གནས་སྟངས་དེ་བརྒྱ་ཆ་བརྒྱའི་ནང་ནས་ཀླད་ཀོར་ལ་སླེབས་ཡོད་པའི་ཚད་གཞི་ཞིག་བཏོན་ཡོད་པས་དེ་ནི་བོད་ནང་དུ་རང་དབང་རྩ་བ་ནས་མེད་པའི་ས་ཁུལ་ཞིག་ཏུ་འགྲེལ་བརྗོད་གནང་ཡོད་པ་རེད། ཨ་རིའི་རང་དབང་ཁང་པའི་ད་ལོའི་སྙན་ཐོ་དེའི་ནང་འཛམ་གླིང་ནང་ནས་ཆབ་སྲིད་དང་སྤྱི་འབངས་ཀྱི་རང་དབང་ཆེས་སྡུག་ཤོས་ཀྱི་ས་ཁུལ་དེ་ནི་བོད་ཡིན་པ་དང་དེ་ཡང་ད་ལོའི་ཚད་གཞི་དེ་ཐོབ་ཐང་རྩ་བ་ནས་མེད་པར་བརྒྱ་ཆ་ཀླད་ཀོར་གྱི་ཁོངས་སུ་བཅུག་ཡོད་པ་མ་ཟད། སྙན་ཐོ་དེའི་ནང་དུ་བོད་ནི་དྲག་གནོན་འོག་ཏུ་ཚུད་པའི་ས་ཁུལ་ཞིག་ཡིན་པར་འགྲེལ་བརྗོད་དང་བོད་ནང་དུ་དམངས་གཙོའི་ཐོབ་ཐང་མེད་པ་མ་ཟད། བོད་མི་རིགས་དེ་བཙན་དབང་གིས་གཞན་མི་རིགས་དུ་བསྒྱུར་བཞིན་པའི་གནས་སྟངས་ཤིག་ཏུ་ཡོད་ཅེས་སོགས་བཀོད་ཡོད་པ་རེད། རང་དབང་ཁང་པས་སྙན་ཐོ་དེ་གསལ་བསྒྲགས་གནང་པའི་རྗེས་ལ་ཨ་རིའི་རྒྱལ་ས་ཝཱ་ཤིང་ཊོན་ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་ནས་དེའི་སྐོར་གྱི་གསར་འགྱུར་གསལ་བསྒྲགས་ཤིག་གནང་པའི་ནང། ཚོགས་གཙོ་བསྟན་ཆོས་རྒྱ་མཚོ་ལགས་ཀྱིས་རང་དབང་ཁང་པའི་སྙན་ཐོ་དེའི་ནང་དུ་བོད་ནི་འཛམ་གླིང་གི་ནང་ནས་རང་དབང་གི་ཚད་གཞི་དམའ་ཤོས་དང་ཀླད་ཀོར་གྱི་ནང་དུ་བཀོད་ཡོད་པ་དེའི་ཐོག་ནས་འདས་པའི་མི་ལོ་དྲུག་ཅུ་རེ་ལྔའི་རིང་རྒྱ་ནག་གཞུང་ནས་བོད་ནང་དུ་གདུག་རྩུབ་ཆེན་པོས་དྲག་གནོན་བྱས་པའི་རྐྱེན་གྱིས་བོད་ནང་དུ་རང་དབང་གི་གནས་སྟངས་དེ་འཛམ་གླིང་ནང་ནས་སྡུག་ཤོས་སུ་སླེབས་ཀྱི་ཡོད་པ་ཞིག་དང་རྒྱ་ནག་གཞུང་གིས་བོད་ཐོག་ལ་འཛིན་པའི་སྲིད་བྱུས་ཀྱི་ཕམ་ཉེས་ཤིག་མཚོན་གྱི་ཡོད་པས། བོད་དོན་དཀའ་རྙོག་སེལ་རྒྱུར་རྒྱ་ནག་གཞུང་ནས་བོད་མིའི་དབུ་ཁྲིད་དང་གྲོས་མོལ་སླར་གསོ་དགོས་པ་དང་བོད་ཀྱི་དཀའ་རྙོག་དེ་གྲོས་མོལ་གྱི་ལམ་ནས་སེལ་དགོས་པ་ཞིག་རེད་ཅེས་གསུངས་པ་དང་བོད་དེ་རྒྱ་ནག་གིས་བཙན་བཟུང་བྱས་ཡོད་པ་དེ་ནི་འཛམ་གླིང་སྤྱི་ཡི་སྐྱོན་ཉེས་ཞིག་རེད་ཅེས་སོགས་གསུངས་ཡོད་པ་རེད། ཨ་རིའི་རང་དབང་ཁང་པས་འཛམ་གླིང་གི་རང་དབང་སྐོར་གྱི་སྙན་ཐོའི་ནང་བོད་དེ་འཛམ་གླིང་ནང་ནས་རང་དབང་རྩ་བ་ནས་མེད་པའི་ཚད་གཞིར་སླེབས་ཡོད་པའི་སྙན་ཐོ་འདོན་པའི་དུས་ཚོད་དེ་དང་རྒྱ་ནག་གིས་བོད་དེ་བཙན་བཟུང་བྱས་པ་བོད་མི་ཚོས་རང་དབང་གྱེན་ལངས་བྱས་ཏེ་ལོ་དྲུག་ཅུ་རེ་ལྔ་འཁོར་ལ་ཉེ་བས་བོད་མིའི་རང་དབང་གྱེན་ལངས་ཐེངས་དྲུག་ཅུ་རེ་ལྔ་པ་དེ་སླེབས་ལ་ཉེ་བའི་སྐབས་ཤིག་ཏུ་ཡིན་པ་དང་རྒྱ་ནག་གིས་བོད་ལ་དབང་བསྒྱུར་བྱས་པ་ནས་བཟུང་བོད་མི་ཚོ་ལ་ཆོས་དད་རང་དབང་དང་གཏམ་བརྗོད་རང་དབང་སོགས་མེད་པའི་ཁར། རང་གི་སྐད་ཡིག་ལ་ལོངས་སྤྱོད་བྱེད་རྒྱུའི་ཐོབ་ཐང་མེད་པ་དང་བོད་ཕྲུག་ཚོ་རྒྱ་ནག་གཞུང་ནས་བཙུགས་པའི་གཏན་སྡོད་སློབ་གྲྭར་འགྲོ་དགོས་པ་སོགས་རྒྱ་མི་རིགས་ཅན་དུ་བསྒྱུར་རྒྱུའི་སྲིད་བྱུས་ཤིག་གི་འོག་ལ་བོད་མི་ཚོའི་ཆོས་དང་རིག་གཞུང་ཉམས་རྒུད་ཤུགས་ཆེ་འགྲོ་བཞིན་པ་ཞིག་དང་རྒྱ་ནག་གཞུང་ནས་བོད་མིའི་འགྲོ་སྡོད་སྤྱོད་གསུམ་ལ་དམ་དྲག་ཤུགས་ཆེ་བྱེད་བཞིན་པ་སོགས་ཀྱི་གནས་སྟངས་ལ་རྒྱལ་སྤྱིའི་དོ་སྣང་ཡོང་གི་ཡོད་པ་ཞིག་ཀྱང་ད་རེས་ཀྱི་རང་དབང་ཁང་པའི་སྙན་ཐོ་དེའི་ནང་ནས་གསལ་པོ་མཚོན་པ་ཞིག་ཀྱང་ཆགས་ཀྱི་ཡོད་པ་རེད།
གོང་དུ་པ་སངས་སྐྱིད་ལགས་ནས་ད་ཨ་མེ་རི་ཁའི་ནང་དུ་རྟེན་གཞི་བྱས་ཡོད་པའི Freedom House ཞེས་པའམ་ད་རང་དབང་ཁང་པ་ཟེར་གི་དེ་གིས་ད་ཉིས་སྟོང་ཉེར་གསུམ་ལོ་ལ་འཛམ་གླིང་ནང་ལ་ད་བོད་ཀྱི་རང་དབང་གི་གནས་བབ་དེ་ད་དེ་སྡུག་ཤོས་ཡིན་པ་དང་བརྒྱ་ཆ་ཀླད་ཀོར་ནང་ལ་ཚུད་ཡོད་གི་སྙན་ཐོ་གི་ནང་དོན་དེ་ངོ་སྤྲོད་ཞེ་པོ་ལྷུག་པོ་ཅིག་གནང་སོང། དེ་དང་བསྟུན་ནས་ད་པ་སངས་སྐྱིད་ལགས་རང་དབང་ཁང་པ་ཟེར་ཡ་གི་ཅི་ལས་ཁང་དེ་ངོ་སྤྲོད་ཅིག་གནང་ད་ག་འདྲ་འདྲ་ཅིག་ཡིན། རང་དབང་ཁང་པ་ཟེར་ཡག་ལས་ཁུངས་དེ་གཅིག་སྟོང་དགུ་བརྒྱ་བཞི་བཅུ་ཞེ་གཅིག་གི་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་ཉིན་ག་ལ་ཡ་ཐོག་མར་ཉིའུ་ཡོག་ནང་ལ་ཡ་བཙུགས་པ་དེ་འདྲ་ཅིག་རེད་ཤག་འདི་ཡི་གཙོ་བོ་དམིགས་ཡུལ་དེ་སྐབས་དེ་དུས་འཛམ་གླིང་དམག་ཆེན་གཉིས་པ་དང་ད་ག་ནང་བཞིན་ནཱ་ཛི་འཇར་མ་ནི་གི་ད་བྱེད་ཕྱོགས་ལ་ཡ་ཁ་གཏད་ཀྱི་ཆེད་དུ

ཚོགས་པ་འདི་ཧ་ཅང་རྙིང་པ་ཅིག་ཡིན་པ་མ་ཟད་ཚོགས་པ་འདིས་སྙན་ཐོ་ལོ་ལྟར་རེ་བཞིན་འདོན་གྱི་ཡོད་པ་དེ་ཚོ་འཛམ་གླིང་རྒྱལ་ཁབ་མང་པོ་ཅིག་གི་ཆབ་སྲིད་པ་དང་སྲིད་གཞུང་ཁག་ད་དཔྱད་ཞིབ་བྱེད་ཡག་གི་འདི་འདྲའི་སྙན་ཐོ་ཅིག་ཆགས་ཀྱི་ཡོད་རེད་བྱས་ཙང་ད་ང་ཚོའི་བོད་ཀྱི་སྐོར་ལ་གནས་ཚུལ་འདི་ཚོ་ནི་ད་ལྟ་བོད་འདི་རྒྱལ་ཁབ་ཅིག་གི་རྣམ་པའི་ཐོག་ནས་མ་ཡིན་པར་ནི་ས་ཁུལ་ཅིག་གི་རྣམ་པའི་ཐོག་ནས་རྟོག་ཞིབ་ཞིབ་ཕྲ་གནང་ཡོད་དུས་ཙམ་པ་བོད་ནང་གི་གནས་སྟངས་དེ་ཚོ་ང་ཚོའི་ད་ནམ་རྒྱུན་གསར་འགྱུར་ནང་ཐོན་པ་ཙམ་མ་ཡིན་པར། གལ་ཆེའི་ཚོགས་པ་འདིའི་གི་ལོ་རེའི་སྙན་ཐོའི་ནང་བཀོད་དུས་ཙམ་པ། དཔེར་ན་ཨ་མི་རི་ཀའི་གཞུང་ནས་ད་བོད་སྐོར་ལ་ཡ། གྲོས་ཆོད་འདྲ་མིན་བཞག་པ་ཡིན་ནའང་འདྲ། སྲིད་གཞུང་ཁག་ནས་ད་བོད་ནང་གི་གནས་སྟངས་ལ་ཐུགས་སྣང་གནང་པ་ཡིན་ནའང་འདྲ་ད་ག་ད་དེ་ཚོ་གང་གི་གཞི་བཞག་ས་དེ། ཚོགས་པ་འདིའི་གི་སྙན་ཐོ་ད་ཚོགས་པ་གཞན་དག་མང་པོ་ཡོད་དེ་ལས་ཚོགས་པ་འདིའི་སྙན་ཐོ་དེ། གལ་ཆེ་ཤོས་གཅིག་ཆགས་པ་རེད་བྱས་ཙང་ང། ང་ཚོས་ད་གོང་ལ་ངས་ངོ་སྤྲོད་ཞུས་པ་ནང་བཞིན་རེད་བོད་ནང་གི་གནས་སྟངས་དེ་ཚོ། འགྲོ་བ་མིའི་ཐོབ་ཐང་མེད་པ་དང་དེ་ག་ནང་བཞིན་རྒྱ་ནག་གཞུང་གི་དྲག་གནོན་འོག་ཏུ་བོད་མི་ཚོ་ལ་ཡ་ད་གཏམ་བརྗོད་རང་དབང་ཡིན་ན་འདྲ། ཆོས་དད་རང་དབང་ཡིན་ན་འདྲ་དེ་ག་ནང་བཞིན་བོད་ནང་ལོགས་གཏན་འཇགས་ཀྱི་སློབ་གྲྭ་ད་དེང་སང་ཉེ་ཆར་ཡིན་ན་ཞེ་དྲགས་ཀྱིས་རྒྱལ་སྤྱིའི་ཐོག་ལ་དོ་སྣང་བྱེད་དགོས་ཡག་གི་གནས་ཚུལ་ཆགས་ཡོད་རེད་ང་ཚོས་གཏན་འཇགས་སློབ་གྲྭ་ཟེར་དུས་སྤྱིར་བཏང་ཕྲུ་གུ་ཚོ་རྒྱ་མིའི་སློབ་གྲྭར་འགྲོ་གི་ཡོད་པ་ཙམ་མ་ཡིན་པར་རྒྱ་ནག་གཞུང་གི་རྒྱབ་ལོགས་ཀྱི་དམིགས་ཡུལ་དེ་ད་གང་ལྟར་རྒྱ་མི་རིགས་ཅན་དུ་འགྱུར་ཡ་དམིགས་ཡུལ་དེ་ཡིན་དུས་ཙམ་པ་འདི་གལ་ཆེན་པོ་གཅིག་ལ་མཐོང་བྱས་མི་མང་པོ་ཅིག་གིས་ད་དེའི་སྐོར་ལ་ཡང་ཞིབ་འཇུག་བྱེད་ཀྱི་ཡོད་དུས་ཙམ་པ། འདི་སྙན་ཐོ་དེ་ཚོའི་ནང་ད་ད་ལོའི་སྙན་ཐོ་དེ་ཚོའི་ནང་ལ་ཡ་གཏན་འཇགས་སློབ་གྲྭ་འདིའི་སྐོར་ལ་ཡ་ནི་དམིགས་བསལ་གྱིས་མར་བཀོད་འདུག་བྱས་ཙང་དེ་ཚོའི་ཐོག་ནས་ད་དོན་སྙིང་ཆེན་པོ་ཞེ་དྲགས་རེད་བསམ་གྱི་འདུག་ཆབ་སྲིད་ཚོགས་པ་དེ་འདྲ་ཅིག་གི་སྙན་ཐོའི་ནང་ལ་ཡང་ད་བཀོད་དུས་ཙམ་པ། འབྲེལ་ཡོད་མང་པོ་ཅིག་གིས་དེ་ལ་ཡང་ད་དཔྱད་ཞིབ་བྱེད་ཀྱི་ཡོད་ཙང་བྱས་ཙང་དེ་ཚོའི་ཐོག་ལ་ཕན་ཐོགས་ཤུགས་ཆེན་པོ་ཡོད་པ་མ་ཟད་ད་ལོ

ད། མ་འོངས་པར་ཡང་བོད་ཀྱི་ནང་གི་གནས་སྟངས་བཤད་དུས་ཙམ་པ་མི་མང་པོ་ཅིག་གིས་བོད་ཀྱི་ནང་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་གྱུར་ཡོད་པ་ཅིག་སྙན་ཐོ་འདིའི་ནང་ནས་གསལ་པོ་གཟིགས་ཐུབ་པ་ཅིག་ཆགས་ཀྱི་ཡོད་ཙང་བྱས་ཙང་དོན་སྙིང་ཤུགས་ཆེན་པོ་ཆགས་ཀྱི་འདུག། རེད་སོང། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཊོན་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། ཨུ་རུ་སུའི་ཕྱོགས་འགལ་ཚོགས་པའི་དབུ་ཁྲིད་སྐུ་ཞབས Navalny སྐུ་ཕུང་ཡུལ་དེའི་རྒྱལ་ས་མོ་སི་ཀོ་གི་ནང་སྦས་འཇོག་ཞུས་པའི་སྐབས་སུ་མི་མང་སྟོང་ཕྲག་མང་པོ་མཉམ་ཞུགས་བྱས་ཡོད་པ་དང་མི་མང་དེ་ཚོས་ཁོང་གི་མཚན་ཡང་ནས་བསྐྱར་དུ་འདོན་པ་སོགས་བྱུང་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཕུན་ཚོགས་ཚེ་ལ་སྙན་སྒྲོན་ཞུ་གནང་གི་རེད།
ཨུ་རུ་སུའི་འགོ་ཁྲིད་ཚོས་ལྐོག་ཟ་རུལ་སུངས་བྱས་པར་ཐེར་འདོན་གནང་མཁན་ཡུལ་དེའི་ཕྱོགས་འགལ་ཚོགས་པའི་འགོ་ཁྲིད་སྐུ་ཞབས Alexey ན་ཝལ་ནི་ཡི་སྐུ་ཕུང་དེ་ཁེ་ས་གཟའ་པ་སངས་ཀྱི་ཉིན་ཡུལ་དེའི་རྒྱལ་ས་མོ་སི་ཀོ། Boriskovsky། དུར་ཁྲོད་དུ་སྦ་འཇོག་ཞུས་པའི་སྐབས་ལ། ཁོང་གི་ཨ་མ་ལགས། Lyudmila། དང་པཱ་ལགས Anatoly གཉིས་དང། ཨ་མི་རི་ཀ་དང་ཧྥ་རན་སི Germany གཞུང་ཚབ་ཆེན་མོ་ཐེ་བའི་མི་མང་སྟོང་ཕྲག་མང་པོ་མཉམ་ཞུགས་བྱས་ཏེ་མྱ་ངན་གུས་འདུད་ཞུས་འདུག་པ་དང། རོལ་ཆས་ཚོགས་ཆུང་ཞིག་གིས་མྱ་ངན་གྱི་རོལ་དབྱངས་བཏང་པའི་སྒོ་ནས་ཁོང་གི་སྐུ་ཕུང་དེ་སྦ་འཇོག་ཞུས་ཡོད་འདུག། ཡུལ་དེའི་སྲིད་འཛིན་བླ་དེ་མིར་ཕུ་ཏིན་གྱི་མཛད་བྱུས་ཁག་ཐེར་འདོན་གནང་སྟེ་སྐྱོན་བརྗོད་ཤུགས་ཆེ་གནང་མཁན་སྐུ་ཞབས་ནཱ་ཝཱལ་ནི་ད་རིང་ཉེ་དུས། འདི་ཟླའི་ཚེས་བཅུ་དྲུག་གི་ཉིན་འཛམ་གླིང་བྱང་མཐའི་མཐའ་འཁོབ་ཉེས་ཆད་ཀྱི་བཙོན་ཁང་ཞིག་ཏུ་འདས་གྲོངས་སུ་འགྲོ་བའི་སྐབས་ལ་ཕུ་ཏིན་གྱིས་ཁོང་རྐྱེན་ལམ་དུ་འགྲོ་རུ་བཅུག་ཡོད་པའི་སྐྱོན་བརྗོད་ཞུས་ཡོད་པ་དང། སྐུ་ཞབས་ན་ཝལ་ནི་ཡི་རྒྱབ་སྐྱོར་བ་ཚོས་བྱས་པའི་སྐྱོན་བརྗོད་འདིར་ཨུ་རུ་སུའི་གཞུང་གིས་མོས་མཐུན་བྱེད་ཀྱི་མེད་པ་རེད། སྐུ་ཕུང་དེ་མོ་སི་ཀོའི་དུར་ཁྲོད་དུ་སྦ་འཇོག་མ་ཞུས་གོང་དུ་དུར་ཁྲོད་དེའི་ཉེ་འཁྲིས་ཀྱི་མཆོད་ཁང་ཞིག་གི་ནང་ལ་ཡེ་ཤུའི་མཆོད་དཔོན་གྱིས་དམ་པ་དེ་ཉིད་ཀྱི་སྐུ་ཕུང་གི་མདུན་སར་གསོལ་འདེབས་གནང་བཞག། ཨུ་རུ་སུའི་དཔོན་རིགས་ཚོས་སྐུ་ཞབས་ན་ཝལ་ནིའི་ལས་འགུལ་དེ་ནི་ཕྱོགས་མཐར་ལྷུང་བའི་ལས་འགུལ་ཞིག་དང་ཁོང་གི་རྒྱབ་སྐྱོར་བ་ཚོ་ཨ་མི་རི་ཀའི་རྒྱབ་སྐྱོར་རོགས་རམ་བྱས་པའི་གསར་བརྗེའི་ལས་འགུལ་འགོ་འཛུགས་བྱེད་མཁན་ཞིག་ཡིན་པའི་སྐྱོན་བརྗོད་ཞུས་ཡོད་པ་དང། སྐུ་ཞབས་ནཱ་ཝཱལ་ནི་ཡི་སྐུ་ཕུང་སྦ་འཇོག་ཞུ་བའི་མཛད་སྒོའི་སྐབས་ལ་གསར་འགོད་པ་ཚོས་ཨུ་རུ་སུའི་གཞུང་འབྲེལ་གྱི་མགྲིན་ཚབ་པ་སྐུ་ཞབས་དི་མི་ཐྲི་པེ་སི་ཀོབ་ལ་སྐུ་ཞབས་ནཱ་ཝཱལ་ནི་འདས་གྲོངས་སུ་གྱུར་ཡོད་པའི་སྐོར་ལ་ཁྱེད་རང་གིས་སྐུ་ཞབས་ནཱ་ཝཱལ་ནི་ཡི་རྗེས་ཤུལ་ནང་མི་ཚོར་གཏམ་བཤད་ག་རེ་གནང་ཡ་ཡོད་དམ་ཞེས་དྲི་བ་དྲིས་པའི་ལན་དུ་ང་ལ་གཏམ་བཤད་བྱེད་ཡ་གང་ཡང་མེད་ཅེས་བཤད་ཡོད་འདུག་རྒྱལ་ས་མོ་སི་ཀོའི་དུར་ཁྲོད་དུ་མི་མང་སྟོང་ཕྲག་མང་པོས། ཨུ་རུ་སུའི་སྲིད་གཞུང་ལ་ངོ་རྒོལ་སྐད་འབོད་བརྒྱབ་པའི་སྒོ་ནས་སྐྱོན་བརྗོད་བྱས་བཞག། རྒྱལ་ས་མོ་སི་ཀོའི་དུར་ཁྲོད་དུ་མི་མང་སྟོང་ཕྲག་མང་པོས་སོ་སོའི་ལག་པར་མེ་ཏོག་གི་ཆུན་པོ་ཐོགས་པ་དང། འགའ་ཤས་ཀྱིས་ཨུ་རུ་སུ་རང་དབང་གི་ལུང་པ་ཞིག་ཆགས་ཀྱི་རེད་ཟེར་བ་དང། འགའ་ཤས་ཀྱིས་ཨུ་རུ་སུས་ཡུཀ་རེན་ནང་ལ་བརྒྱབ་པའི་དམག་འཁྲུག་དེར་ངོ་རྒོལ་ཡོད་ཟེར་བ་དང། ང་ཚོ་ཨུ་རུ་སུར་ཕུ་ཏིན་དགོས་ཀྱི་མེད་ཟེར་བ་དང། སྲིད་འཛིན་ཕུ་ཏིན་མི་གསོད་མཁན་ལག་དམར་བ་ཞིག་རེད་ཅེས་ཟེར་བའི་ཡིག་བྱང་ལག་པར་ཐོགས་ཏེ་སྐད་འབོད་བརྒྱབ་ཡོད་འདུག་སྐུ་ཞབས་ན་ཝལ་ནི་ཡི་སྐུ་ཕུང་སྦ་འཇོག་བྱས་པའི་མཛད་སྒོའི་སར་ཨུ་རུ་སུའི་གཞུང་གི་ཉེན་རྟོག་སྐོར་སྲུང་བ་བརྒྱ་ཕྲག་མང་པོ་འགྲེམས་འཇོག་བྱས་ཡོད་རུང་ཡིན་ན་ཡང་ཁོང་ཚོས་སྐུ་ཕུང་སྦ་འཇོག་བྱས་པའི་མཛད་སྒོར་ཐེ་ཇུས་གང་ཡང་བྱས་མེད་པ་དང་ཨུ་རུ་སུས་ད་ནས་ལོ་གཉིས་ཀྱི་གོང་ཡུག་ཧྲེན་གྱི་ཐོག་ལ་དམག་འཁྲུག་བརྒྱབ་རྒྱུ་འགོ་བཙུགས་པའི་རྗེས་ལ་སྲིད་འཛིན་ཕུའུ་ཀྲིན་དང་ཡུག་ཧྲེན་གྱི་དམག་འཁྲུག་ལ་སྐྱོན་བརྗོད་བྱེད་མཁན་ཚོར་བཙོན་འཇུག་དོ་དམ་ཡུན་རིང་བྱ་རྒྱུའི་ཉེས་ཆད་དམ་པོ་གཏང་རྒྱུའི་ཁྲིམས་གཞི་གསར་པ་བཟོས་ཡོད་པ་དང་སྲིད་འཛིན་ཕུའུ་ཀྲིན་ལ་སྐྱོན་བརྗོད་བྱེད་མཁན་རྣམས་ལྐོག་བསད་བཏང་པའམ་ཡང་ན་བཙོན་འཇུག་དོ་དམ་བྱས་པའམ་རྒྱལ་ཁབ་གཞན་ལ་བྲོས་བྱོལ་དུ་འགྲོ་དགོས་བཟོས་ཡོད་པ་རེད། མོ་སི་ཀོའི་དུར་སར་སྐུ་ཞབས་ན་ཝལ་ནི་ལ་མྱ་ངན་གུས་འདུད་ཞུ་བར་ཡོང་མཁན་བུད་མེད་ན་གཞོན་ཀ་མི་ལ་ཡིས་དེ་རིང་འདིར་མི་མང་སྟོང་ཕྲག་མང་པོ་སླེབས་འདུག་མི་འདི་ཚོས་ཨུ་རུ་སུའི་གཞུང་ལ་འཇིགས་སྣང་ཁྱོན་ནས་མེད་པའི་ཐོག་ནས་འདིར་ཡོང་བ་རེད། ང་ཚོས་ཨུ་རུ་སུའི་གཞུང་ལ་འཇིགས་སྣང་ཁྱོན་ནས་མ་བྱེད་མཁན། དཔའ་བོ་ན་ཝལ་ནི་ལ་མྱ་ངན་གུས་འདུད་ཞུ་རྒྱུར་དེ་རིང་འདིར་ཡོང་བ་ཡིན་བཤད་འདུག་ཨུ་རུ་སུའི་གཞུང་གཉེར་གསར་འགྱུར་ལས་ཁང་ཁག་གིས་སྐུ་ཞབས་ན་ཝལ་ནི་གི་དམ་པ་དེ་ཉིད་ཀྱི་ཕུང་མཆོད་ཀྱི་མཛད་སྒོའི་སྐོར་ལ་གནས་ཚུལ་རགས་བསྡུས་ཤིག་བཀོད་ཡོད་པ་ལས་རྒྱས་པོ་བཀོད་ཀྱི་མེད་པ་དང། གཞུང་གཉེར་གསར་འགྱུར་ལས་ཁང RIA ཡིས། ན་ཝལ་ནིའི་སྐུ་ཕུང་སྦ་འཇོག་བྱས་པའི་སྐབས་ལ་ཨ་མི་རི་ཀ་དང་ཧྥ་རན་སི། འཇར་མ་ནིའི་གཞུང་ཚབ་མཉམ་ཞུགས་གནང་ཡོད་ལུགས་དང་ཨུ་རུ་སུའི་གཞུང་གིས་སྐུ་ཞབས་ན་ཝལ་ནི་ཡིས་གཡོ་སྒྱུའི་ལས་འགུལ་གནང་པ་དང་ཁྲིམས་ཁང་གི་བཀའ་ལ་རྩིས་མེད་གནང་པ་དང་ཕྱོགས་མཐར་ལྷུང་བའི་ལས་འགུལ་གནང་ཡོད་པའི་སྐྱོན་བརྗོད་ཞུས་ཏེ་བཙོན་འཇུག་དོ་དམ་ཞུས་ཡོད་པ་བཀོད་ཡོད་པ་དང། སྐུ་ཞབས་ན་ཝལ་ནི་ཡིས། ཨུ་རུ་སུ་གཞུང་གིས་བྱས་པའི་སྐྱོན་བརྗོད་དེ་དག་ཁུངས་མེད་རྫུན་བཟོ་ཡིན་ལུགས་གསུངས་ཏེ་བདག་སྤྲོད་གནང་མེད་པ་རེད། དམ་པ་དེ་ཉིད་ཀྱི་སྐུ་ཟླ་ཡུ་ལི་ཡ་དང་སྲས་མོ་གཉིས་བཅས་དེང་སང་ཕྱི་རྒྱལ་དུ་ཡོད་པས་ཁོང་གསུམ་ཁ་སའི་ཕུང་མཆོད་ཀྱི་མཛད་སྒོའི་ནང་ལ་མཉམ་ཞུགས་གནང་ཐུབ་མེད་པ་དང། ལྕམ་ཡུ་ལི་ཡ་ནཱ་ཝལ་ནི་ཡིས་དྲ་ལམ་གྱི་འཕྲིན་ལམ་ཨེག་སི་ཐོག་ལ་ང་ལོ་ཉི་ཤུ་རྩ་དྲུག་གི་རིང་ལ་ངའི་བཟའ་ཟླ་དང་མཉམ་དུ་བསྡད་རྒྱུ་བྱུང་བ་དེ་ནི་སྐལ་བ་བཟང་པོ་ཡིན། ད་ཆ་ང་ཁོང་མེད་པར་ག་འདྲས་སྡོད་དགོས་ཀྱི་ཡོད་ཤེས་ཀྱི་མི་འདུག་ཡིན་ན་ཡང་ངས་ཁོང་གིས་བརྩམས་གནང་པའི་ལས་འགུལ་དེ་ཚོ་མུ་མཐུད་འཕྲོ་སྐྱོང་བྱས་ཏེ་ཁོང་མཉེས་པོ་ཡོང་པའི་འབད་བརྩོན་ཐབས་ཤེས་གང་ཡོད་བྱེད་ཀྱི་ཡིན་ཅེས་བཀོད་གནང་སྟེ་དྲན་གསོ་གནང་བཞག་གོང་ཞུས་ཀྱི་གནས་ཚུལ་དེ་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཚེ་རིང་ཡིན། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། གྷ་ཛ་ལུང་ཤོག་ནང་དུ་མི་མང་པོ་ལ་སྲོག་སྐྱོན་བྱུང་བའི་དོན་རྐྱེན་དང་འབྲེལ་ནས་འཛམ་གླིང་རྒྱལ་ཁབ་མང་པོ་ཡིས་ཨི་ཟི་རེལ་ལ་སྐྱོན་བརྗོད་བྱེད་བཞིན་པ་དང་དོན་རྐྱེན་དེ་ལ་ཞིབ་འཇུག་ནན་མོ་བྱེད་དགོས་པའི་དགོས་འདུན་འདོན་བཞིན་པའི་སྐོར་རྒྱལ་སྤྱིའི་གསར་ལམ་ཁག་ནས་ཐོན་པའི་གནས་ཚུལ་དེ་ཀུན་བཟང་རིག་འཛིན་ལགས་ནས་ཕྱོགས་སྒྲིག་གིས་སྙན་སྒྲོན་ཞུ་གནང་གི་རེད། གྷ་ཛའི་མི་མང་ལ་རོགས་སྐྱོར་འོར་འདྲེན་བྱེད་མཁན་དོས་སྐྱེལ་རླངས་འཁོར་ཉེ་འཁོར་ལ་པེ་ལེ་སི་ཐན་མི་མང་པོ་ལ་སྲོག་སྐྱོན་བྱུང་བའི་དོན་རྐྱེན་ལ་ཞིབ་འཇུག་བྱེད་དགོས་པ་དང་འབྲེལ་གྷ་ཛའི་དམག་འཐབ་དེ་མཚམས་འཇོག་ཡོང་རྒྱུར་མེ་འཕེན་མཚམས་འཇོག་བྱེད་དགོས་པ་རེས་གཟའ་པ་སངས་ཉིན་རྒྱལ་སྤྱིའི་འགོ་ཁྲིད་ཚོས་དགོས་འདུན་འདོན་བཞིན་ཡོད་པ་རེད། དེ་ཡང་གཟའ་འཁོར་འདིའི་རེས་གཟའ་ཕུར་བུ་ཉིན་རྒྱལ་ཚོགས་ཀྱི་རོགས་སྐྱོར་འོར་འདྲེན་བྱེད་མཁན་གྱི་དོས་སྐྱེལ་རླངས་འཁོར་ཉེ་འདབས་ལ་པེ་ལེ་སི་ཐན་གྱི་ཞི་བའི་མི་མང་ཚོ་འཚང་ཁ་རྒྱབ་པའི་སྐབས་སུ་ཨི་ཟི་རེལ་གྱི་དམག་མིས་ཞི་བའི་མི་མང་ལ་མེ་མདའ་བརྒྱབ་པའི་གནས་ཚུལ་བྱུང་ཡོད་པ་དང། སྐབས་དེར་ས་གནས་ཀྱི་ཞི་བའི་མི་སྣ་བརྒྱ་ལྷག་ལ་སྲོག་སྐྱོན་བྱུང་ཡོད་པ་དང་མང་པོ་ཞིག་ལ་རྨས་སྐྱོན་བྱུང་ཡོད་པ་གྷ་ཛའི་འཕྲོད་བསྟེན་ལྷན་ཁང་གིས་འགྲེལ་བརྗོད་བྱས་ཡོད་པ་རེད། དེའི་གོང་ལ་རྒྱལ་ཚོགས་ཀྱི་བཟའ་བཅའ་ལྷན་ཁང་གི་འགོ་ཁྲིད་ཚོས་བཤད་དོན་ལ། གལ་ཏེ་ད་ལྟའི་ག་ཛའི་གནས་སྟངས་ལ་འགྱུར་བ་མ་བཏང་བ་ཡིན་ན་ག་ཛའི་བྱང་ཕྱོགས་ཁུལ་ལ་མགྱོགས་མྱུར་མུ་གེ་ཡོང་རྒྱུ་ངེས་གཏན་ཡིན་པའི་ཉེན་བརྡ་བཏང་བའི་རྗེས་སུ་གོང་ཞུས་གནས་ཚུལ་དེ་བྱུང་ཡོད་པ་རེད། ཡང་ཨི་ཟི་རལ་གྱི་དམག་མིས་བཤད་དོན་ལ། རྒྱལ་ཚོགས་ཀྱི་དོས་སྐྱེལ་རླངས་འཁོར་སུམ་ཅུ་སོ་བརྒྱད་ཙམ་ས་གནས་ལ་སྐྱོད་བཞིན་པའི་སྐབས་སུ་ག་ཛའི་མི་མང་སྟོང་ཚོ་མང་པོས་རླངས་འཁོར་ཉེ་འདབས་ལ་འཚང་ཁ་བརྒྱབ་སྟེ། མི་མང་མང་པོ་ཞིག་འཚང་ཁའི་འོག་ལ་རྡོག་རྫིས་ཐེབས་ཡོད་པ་དང་འདིའི་རྐྱེན་པས་ས་གནས་མི་མང་ལ་སྲོག་སྐྱོན་དང་རྨས་སྐྱོན་བྱུང་ཡོད་པ་འགྲེལ་བརྗོད་བྱས་ཡོད་པ་རེད། ཨི་ཟི་རལ་གྱི་འབྲེལ་ཡོད་མི་སྣ་ཞིག་གིས་བཤད་དོན་ལ།

ག་ཛའི་ནང་གི་མི་སྣ་ཧ་ཅང་མང་པོ་ལ་འཇིགས་སྣང་བསླངས་པ་དང་མེ་མདའ་བརྒྱབ་པའི་དོན་རྐྱེན་དེ་ག་འདྲ་བྱས་ཏེ་བྱུང་ཡོད་པའི་ཐད་ལ་ཨི་ཟི་རེལ་གྱི་དམག་མིས་ངེས་པར་དུ་ཞིབ་འཇུག་བྱེད་དགོས་ཀྱི་ཡོད་ཅེས་དགོས་འདུན་བཏོན་འདུག་དེ་ག་ནང་བཞིན་ཧྥ་རན་སི་གི་ཕྱི་སྲིད་བློན་ཆེན་སྟེ་ཕིན་སོ་ཇོ་ཡིས་གོང་ཞུས་སྤྱི་ཚོགས་དྲ་ལམ་ནང་ལ་འདི་ལྟར་འབྲི་འགོད་བྱས་ཡོད། ག་ཛའི་ནང་གི་དོན་རྐྱེན་དེ་ག་འདྲ་བྱུང་ཡོད་པའི་ཐད་ལ་རང་དབང་ཅན་གྱི་ཞིབ་འཇུག་ངེས་པར་དུ་བྱེད་དགོས་ཀྱི་ཡོད་ཅེས་དགོས་འདུན་བཏོན་ཡོད་པ་རེད། དེ་ག་ནང་བཞིན་ཨི་ཊ་ལི་གི་ཕྱི་སྲིད་བློན་ཆེན་ཨན་ཏོ་ནི་ཨ་ཏཱ་ཅཱ་ནི་གིས་གསུངས་དོན་ལ། ཨི་ཟི་རལ་གྱིས་ག་ཛའི་མི་མང་ཚོ་སྲུང་སྐྱོབ་བྱེད་དགོས་པ་དང་འབྲེལ་གོང་ཞུས་དོན་རྐྱེན་དེ་ག་འདྲ་བྱས་ཏེ་བྱུང་ཡོད་པའི་ཐད་ལ་ཞིབ་འཇུག་བྱེད་དགོས་པ་དང་དུས་མཉམ་དུ་དོན་རྐྱེན་དེ་ལ་འགན་ཁག་ཡོད་མཁན་ཚོ་ཐེར་འདོན་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་རེད། ཡང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་འགན་འཛིན་ཨུར་སུ་ལ་ཝོན་དྲེ་ལི་ཡན་གྱིས་ཨེག་སི་སྤྱི་ཚོགས་དྲ་ལམ་ཐོག་ལ་འདི་ལྟར་འབྲི་འགོད་བྱས་ཡོད། ད་ཕན་བྱུང་མྱོང་མེད་པའི་དོན་རྐྱེན་འདི་ལ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་བདེ་འཇགས་ལྷན་ཁང་གིས་ངེས་པར་དུ་ཞིབ་འཇུག་བྱེད་དགོས་པའི་དགོས་འདུན་བཏོན་ཡོད་པ་རེད། ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པས་བཤད་དོན་ལ་མཁའ་ཐོག་ནས་པར་ལེན་བྱས་པའི་ནང་ལ་ག་ཛའི་གནས་སྟངས་དེ་ཇི་ཙམ་ཐབས་སྐྱོ་བོ་ཆགས་ཡོད་པ་དེ་གསལ་ལེན་བྱེད་ཀྱི་ཡོད་རེད་ཅེས་དང། ཨི་ཟི་རེལ་གྱིས་ག་ཛའི་ནང་ལ་མི་སྤྱོད་དགེ་བའི་རོགས་རམ་གང་མང་བཏང་འཇུག་དགོས་པའི་ཐད་ལ་ཨ་མི་རི་ཀས་ཨི་ཟི་རེལ་ལ་གནོན་ཤུགས་སྤྲད་བཞིན་ཡོད་ཅེས་འགྲེལ་བརྗོད་བྱས་འདུག། ཡང་ཨ་མི་རི་ཀའི་ཕྱི་སྲིད་ལྷན་ཁང་གི་མགྲིན་ཚབ་པ་མེ་ཐེའུ་མི་ལེར་གྱིས་རེས་གཟའ་ཕུར་བུའི་ཉིན་བཤད་དོན་ལ་གོང་ཞུས་དོན་རྐྱེན་ལ་ཞིབ་འཇུག་གང་འདྲ་བྱས་ཏེ་བྱས་མིན་ཐད་ལ་ང་ཚོས་དོ་སྣང་ཆེན་པོ་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། གོང་ཞུས་དོན་རྐྱེན་དེ་མ་བྱུང་བའི་གོང་ལ་ག་ཛའི་ནང་ལ་མེ་འཕེན་མཚམས་འཇོག་ཡོང་ཐབས་ཐད་ལ་འབྲེལ་ཡོད་རྒྱལ་ཁབ་མང་པོ་ཞིག་གིས་གྲོས་མོལ་བྱེད་ཀྱི་ཡོད་པ་མ་ཟད། འཕྲལ་སེལ་གྱི་མེ་འཕེན་མཚམས་འཇོག་ཞིག་ཡོང་གྲབས་ཡོད་པའི་བཟོ་ལྟ་ཡང་ཡོད་པ་རེད། གོང་ཞུས་དོན་རྐྱེན་དེས་གྲོས་མོལ་ལས་རིམ་ལ་འགོག་རྐྱེན་བཟོ་སྲིད་པ་ཨ་མི་རི་ཀའི་སྲིད་འཛིན་ཇོ་བྷའི་ཏན་གྱིས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་ཨ་རིའི་སྲིད་འཛིན་ལས་ཁུངས་ཀྱིས་གསུངས་དོན་ལ། ག་ཛའི་ནང་གི་མི་སྣ་ཧ་ཅང་མང་པོ་ལ་སྲོག་སྐྱོན་བྱུང་བའི་དོན་རྐྱེན་ལ་ཨི་ཟི་རལ་གྱིས་ངེས་པར་དུ་ཞིབ་འཇུག་བྱེད་དགོས་པ་ཨ་མི་རི་ཀས་ཨི་ཟི་རལ་ལ་ནན་སྐུལ་བྱེད་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། ཨ་རིའི་སྲིད་འཛིན་ལས་ཁུངས་ཀྱི་མགྲིན་ཚབ་པ་ཨོ་ལི་ཝི་ཡ་ཌལ་ཏན་གྱིས་བཤད་དོན་ལ། དོན་རྐྱེན་འདིའི་ཐད་ལ་ཨི་ཟི་རལ་གྱིས་ཞིབ་འཇུག་མཐིལ་ཕྱིན་པ་བྱེད་དགོས་ཀྱི་ཡོད་ཅེས་དགོས་འདུན་བཏོན་ཡོད་པ་རེད། ཡང་དཀྱིལ་ཤར་རྒྱལ་ཁབ་ཀ་ཏར་གྱི་ཕྱི་སྲིད་ལྷན་ཁང་གིས་བཤད་དོན་བྱས་ན། ག་ཛའི་ནང་ལ་ཨི་ཟི་རལ་གྱིས་ཧ་ཅང་གདུག་རྩུབ་ཆེ་བའི་མི་གསོད་ཁྲག་སྦྱོར་གྱི་བྱ་སྤྱོད་སྤེལ་བ་དེར་ཀ་ཏར་གཞུང་གིས་མཐའ་གཅིག་ཏུ་ནས་ངོ་རྒོལ་བྱེད་ཀྱི་ཡོད་ཅེས་དང། རྒྱལ་སྤྱིའི་སྤྱི་ཚོགས་ཀྱིས་ག་ཛའི་དམག་འཐབ་དེ་འཕྲལ་མ་ཉིད་དུ་མཚམས་འཇོག་བྱེད་དགོས་ཀྱི་ཡོད་ཅེས་འགྲེལ་བརྗོད་བྱས་ཡོད་པ་རེད། ལྷོ་ཨ་མེ་རི་ཀའི་རྒྱལ་ཁབ་ཀོ་ལོམ་པི་ཡཱ་གྱི་སྲིད་འཛིན་གུས་ཏེ་ཝོ་པེ་ཏྲོ་གྱིས་བཤད་དོན་ལ་ག་ཛའི་ནང་ལ་མི་གསོད་ཁྲག་སྦྱོར་གྱི་དོན་རྐྱེན་དེ་བྱུང་བའི་རྗེས་སུ་ཨི་ཟི་རེལ་ས་ནས་ཀོ་ལོམ་པི་ཡ་གྱིས་དྲག་པོའི་གོ་མཚོན་ཉོ་མཚམས་བཞག་གི་ཡིན་ཞེས་གསལ་བསྒྲགས་བྱས་ཡོད་པ་རེད། དེ་ག་ནང་བཞིན་དཀྱིལ་ཤར་ཡུལ་གྲུ་སའུ་དི་ཨ་རེ་བི་ཡ་དང་ཨི་ཇིབ་དེ་བཞིན་ཇོར་དན་དང་ཏུར་ཀི་སོགས་ཀྱིས་གོང་ཞུས་དོན་རྐྱེན་དེ་ལ་ཨི་ཟི་རེལ་ལ་སྐྱོན་བརྗོད་ཤུགས་ཆེ་བྱས་ཡོད་པ་དང། དོན་རྐྱེན་དེ་ནི་འགྲོ་བ་མི་ལ་ཨི་ཟི་རེལ་གྱིས་ནག་ཉེས་བསགས་པའི་དོན་རྐྱེན་གཞན་ཞིག་ཆགས་ཀྱི་ཡོད་རེད་ཅེས་ཏུར་ཀི་གཞུང་གིས་འགྲེལ་བརྗོད་བྱས་ཡོད་པ་རེད། ཡང་རེས་ཕུར་བུ་ཉིན་ཏུར་ཀི་ཕྱི་སྲིད་ལྷན་ཁང་གི་གསར་བསྒྲགས་སྤེལ་བའི་ནང་ལ་ཨི་ཟི་རེལ་གྱིས་གྷ་ཛའི་མི་མང་ཚོ་ལྟོགས་ཤི་བཏང་བཅུག་གི་ཡོད་རེད་ཅེས་འགྲེལ་བརྗོད་བྱས་འདུག་ད་ལྟའི་ཆ་ལ་གྷ་ཛའི་ནང་གི་མི་མང་ཚོ་ལ་བཟའ་བཅའ་དང་འཐུང་ཆུ་དེ་ག་ནང་བཞིན་གློག་དང་འཕྲོད་བསྟེན་སོགས་ཀྱི་མཐུན་རྐྱེན་ཧ་ཅང་ཞན་པོ་ཆགས་ཡོད་པ་དང། ལྷག་པར་དུ་གྷ་ཛ་བྱང་ཕྱོགས་ཁུལ་གྱི་གནས་སྟངས་ཧ་ཅང་ཛ་དྲག་པོ་དང་སྡུག་པོ་ཆགས་ཡོད་པ་རེད། ད་ལྟའི་ཆ་ལ་གྷ་ཛའི་མི་མང་ས་ཡ་གཅིག་དང་གྲངས་ཆུང་བཞི་ཙམ་གྷ་ཛ་ལྷོ་ཕྱོགས་ས་གནས་རཱ་ཧྥ་ནང་གནས་སྐུལ་བྱེད་ཀྱི་ཡོད་པ་དང་ཨི་ཟི་རེལ་གྱིས་རཱ་ཧྥ་ཁུལ་ལ་ཡང་དཔུང་འགུལ་བྱེད་རྒྱུའི་སྡིགས་སྐུལ་བྱེད་ཀྱི་ཡོད་པ་རེད། ཡང་གོང་ཞུས་གྷ་ཛའི་དོན་རྐྱེན་དེ་ག་འདྲ་བྱུང་ཡོད་པའི་ཐད་ལ་ས་གནས་ཀྱི་པེ་ལེ་སི་ཐན་གྱི་མི་མང་དང་ཨི་ཟི་རེལ་གཞུང་གཉིས་ཀྱིས་འགྲེལ་བརྗོད་བྱེད་ཕྱོགས་མཐུན་གྱི་མེད་པ་རེད། གནས་ཚུལ་དངོས་མཐོང་བྱུང་མཁན་ས་གནས་ཀྱི་མི་མང་ཚོས་བཤད་དོན་ལ། རྒྱལ་སྤྱིའི་རོགས་སྐྱོར་འོར་འདྲེན་བྱེད་མཁན་གྱི་དོས་འཁྱེར་རླངས་འཁོར་ཁག་ས་གནས་ལ་འབྱོར་བའི་སྐབས་སུ་ས་གནས་མི་མང་ཚོ་དོས་འཁྱེར་རླངས་འཁོར་ལ་འཚང་ཁ་བརྒྱབ་ཡོད་པ་དང། ས་གནས་མི་མང་འགའ་རེ་ཉེ་འདབས་ཀྱི་ཨི་ཟི་རེལ་གྱི་ལྕགས་ཁྲབ་འཁོར་ལོའི་ས་ལ་འབྱོར་བའི་སྐབས་སུ་ཨི་ཟི་རེལ་གྱི་དམག་མིས་མི་མང་ཁྲོད་ལ་མེ་མདའ་གང་བྱུང་བརྒྱབ་ཡོད་པ་འགྲེལ་བརྗོད་བྱེད་ཀྱི་ཡོད་པ་རེད། འོན་ཏེ་ཨི་ཟི་རེལ་གྱི་དམག་མིའི་མགྲིན་ཚབ་པ་ཨེད་མཱི་རལ་ཌེ་ནེལ་ཧ་གྷ་རི་གྱིས་བཤད་དོན་བྱས་ན། དོས་འཁྱེར་རླངས་འཁོར་ལ་འཚང་ཁ་རྒྱག་མཁན་མི་མང་ཚོ་ཁ་འཐོར་བཏང་རྒྱུར་ཨི་ཟི་རེལ་གྱི་དམག་མིས་མཁའ་དབྱིངས་ལ་མེ་མདའ་བརྒྱབ་ཡོད་ལུགས་འགྲེལ་བརྗོད་བྱས་པ་ལས་མི་ཚོགས་སྟེང་ལ་མེ་མདའ་བརྒྱབ་ཡོད་པ་ངོས་ལེན་བྱེད་ཀྱི་མེད་པ་རེད། གསར་འགྱུར་དེ་ཕྱོགས་བསྡུས་དང་སྙན་སྒྲོན་ཞུ་མཁན་ང་རིག་འཛིན།
ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ཡིན། རིང་མིན་སྤྱི་ཟླ་ལྔ་པའི་ནང་ཐའེ་ཝན་གྱི་ནང་དུ་སྲིད་འཛིན་གསར་པའི་དམ་འབུལ་གྱི་མཛད་སྒོ་གནང་གི་ཡོད་པའི་གོང་དེ་ལ། རྒྱ་ནག་གཞུང་གིས་ཐའེ་ཝན་གྱི་ཐོག་ལ།

དེ་ཡང་གནས་ཚུལ་ཐོན་པར་གཞིགས་ན། ཐའེ་ཝན་གྱི་སྟངས་འཛིན་འོག་ཡོད་པའི་ཁིན་མེན་ནི་རྒྱ་ནག་སྐམ་སའི་གླིང་ཕྲན་དང་རྒྱང་ཐག་ཀི་ལོ་མི་ཊར་དགུ་བཅུ་ལྷག་ཙམ་ལས་མེད་པ། རྒྱ་ནག་གི་མཚོ་གླིང་གྲོང་ཁྱེར་ཤཱ་མེན། ཆོན་ཀྲོའུ་གཉིས་འཁེལ་གྱི་ཡོད་པ་དེས། མངའ་ཁུལ་དེ་དག་ནས་ཐའེ་ཝན་གྱི་མཚོ་ཐོག་དང། མཁའ་ཐོག་གཉིས་ཀའི་ཐོག་རྒྱ་ནག་གི་མཚོ་སྲུང་དཔུང་དམག་གིས་སྐོར་གཡེང་བརྒྱབ་སྟེ། དེང་སྐབས་སྡིགས་སྐུལ་ཤུགས་ཆེ་རུ་བཏང་ཡོད་པའི་གནས་ཚུལ་ཐོན་གྱི་ཡོད་པར་བརྟེན། བདུན་ཕྲག་སྔོན་མ་ཐའེ་ཝན་ནང་རྒྱ་ནག་ཐོག་རྟོག་ཞིབ་གནང་མཁན་ཨ་མི་རི་ཀའི་སྲིད་དོན་གྱི་ཚོགས་པ་གཉིས་ཀ་ལས་གྲུབ་པའི་གྲོས་ཚོགས་འོག་མའི་ནང་གི་དམིགས་བསལ་བདམས་སྒྲུག་བྱས་པའི་ཚོགས་ཆུང་གི་དབུ་ཁྲིད་སྐུ་ཞབས Mike Gallagher ཡིས། དེང་སྐབས་རྒྱ་ནག་ནས་ཐའེ་ཝན་གྱི་གླིང་ཕྲན་ཁིན་མེན་དང་དེའི་གཡས་གཡོན་དུ་རིམ་བཞིན་གནོན་ཤུགས་སྤྲད་བཞིན་ཡོད་པ་རེད་ཅེས་གསུངས་ཡོད་ལ། ཡང་བདེ་འཇགས་ཐོག་ཉམས་ཞིབ་གནང་མཁན་ཕྱི་རྒྱལ་གྱི་མི་སྣ་གཞན་ཞིག་གིས། ཐའེ་ཝན་གྱི་མངའ་ཁུལ་དུ་རྒྱ་ནག་གི་དཔུང་དམག་ཚོས་ཤོག་བུའི་སྟེང་སྣུམ་ཐིགས་བརྒྱབ་པ་བཞིན།

དེ་ཡང་རེས་གཟའ་ལྷག་པ་ཉིན་ཐའེ་ཝན་གྱི་གནད་དོན་ཐད་ཀྱི་རྒྱ་ནག་སྐམ་སའི་ལས་ཁུངས་ཀྱི་འགོ་ཁྲིད་ཀྲུའུ་ཧྥང་ལིན་ལ་གསར་འགོད་པས་ད་རེས་ཁིན་མེན་གྱི་གནད་དོན་དེ་དང་རིང་མིན་སྤྱི་ཟླ་ལྔ་པའི་ནང་སྐུ་ཞབས་ཝི་ལིམ་ལེ་ཡིས་སྲིད་འཛིན་གྱི་དམ་བཞག་འབུལ་བཞེས་གནང་གི་ཡོད་པ་དེར་རྒྱ་ནག་གི་མཚོ་སྲུང་དཔུང་དམག་ཚོས་གནོན་ཤུགས་སྤྲད་ཡ་དེ་ཆེ་རུ་བཏང་པ་དང་འབྲེལ་བ་ཡོད་དམ་ཅེས་དྲི་བ་དྲིས་འདུག་པར། འགོ་ཁྲིད་དེ་དྲི་བ་དེར་དམིགས་བསལ་ལན་འདེབས་ཐད་ཀར་མ་བརྒྱབ་པར། རྒྱ་ནག་སྐམ་སའི་མཚོ་སྲུང་བདེ་འཇགས་མི་སྣར་རང་ཉིད་ཀྱི་མཚོ་སྲུང་སྲུང་སྐྱོབ་བྱ་རྒྱུར་ཐོབ་ཐང་ཡོད་རེད་ཅེས་འགྲེལ་བརྗོད་བྱས་པ་དང་ཆབས་ཅིག་ཐའེ་ཝན་གྱི་མཚོ་ཁའི་ཕན་ཚུན་གཉིས་ཀ་རྒྱ་ནག་གཅིག་ཡོད་པ་དེ་རེད། ཐའེ་ཝན་ནི་རྒྱ་ནག་གི་ཆ་ཤས་ཤིག་རེད་ཅེས་འགྲེལ་བརྗོད་བྱས་འདུག། རྒྱ་ནག་གཞུང་གིས་ཐའེ་ཝན་རྒྱ་ནག་གི་ཆ་ཤས་ཡིན་པ་དང། ཁིན་མིན་ཁུལ་དུ་རྒྱ་ནག་གི་ཉ་པས་ཉ་བཟུང་དུ་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་པ་དེ་ལ་ཐའེ་ཝན་གྱིས་ངོས་ལེན་ནམ་ཡང་བྱེད་ཀྱི་མེད་པ་མ་ཟད། རྒྱ་ནག་ནས་འདས་པའི་མི་ལོ་བཞི་ལྷག་ཙམ་རིང་ཐའེ་ཝན་གྱི་མཁའ་དབྱིངས་དང་མཚོ་ཐོག་ཁུལ་དུ་དྲག་པོའི་སྡིགས་ར་བསྐུལ་མུས་ཡིན་ལ་ཡང་རིང་མིན་སྤྱི་ཟླ་ལྔ་པའི་ཚེས་ཉི་ཤུ་ཉིན། སྐུ་ཞབས་ཝིལ་ལིམ་ལེ་ཡིས་སྲིད་འཛིན་གྱི་དམ་བཅའ་འབུལ་གཞིའི་གསུང་བཤད་གལ་ཆེ་ཞིག་གནང་འཆར་ཡོད་པ་དེའི་གོང་དེར་ཉིན་མཚན་མེད་པར་སྡིགས་ར་བསྐུལ་གྱི་འདུག་ཅེས་ཐའེ་ཝན་གྱི་བདེ་འཇགས་ཀྱི་སྲུང་སྐྱོབ་ཀྱི་ཐད་ལ་གནད་ཡོད་མི་སྣ་ཞིག་གིས་འགྲེལ་བརྗོད་གནང་ཡོད་པའི་གནས་ཚུལ་ཐོན་འདུག་ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་གུས་བོད་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་པའི Voice of America རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། རྒྱ་ནག་དམར་ཤོག་གཞུང་གིས་ཕྱོགས་གཅིག་ནས་ཕྱིའི་རྒྱལ་ཁབ་ཀྱི་མ་རྩ་གཏོང་མཁན་ཚོ་རྒྱ་ནག་ཏུ་འགུག་ཐབས་བྱེད་བཞིན་པ་དང་ཡང་ཕྱོགས་གཞན་ཞིག་ནས་རྒྱ་ནག་ཏུ་ཡོད་པའི་ཕྱིའི་རྒྱལ་ཁབ་ཀྱི་སྤྱི་གཉེར་ཁང་དག་ལ་ལྟ་རྟོག་དང་དམ་དྲག་ནན་མོ་བྱེད་ཀྱི་ཡོད་པའི་སྐོར་དཔྱད་བརྗོད་སྤེལ་ཡོད་པའི་གནས་ཚུལ་ཞིག་དཀོན་མཆོག་དོན་གྲུབ་ལགས་ནས་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཉེ་བའི་ཆར་ཕྱིའི་རྒྱལ་ཁབ་ཀྱི་མ་རྩ་གཏོང་མཁན་དག་སྔ་རྗེས་སུ་རྒྱ་ནག་དང་ཁ་བྲལ་གྱི་ཡོད་པ་དང། ད་སྔ་རྒྱ་ནག་ཏུ་ཚོང་ལས་གཉེར་བཞིན་པའི་ཕྱིའི་རྒྱལ་ཁབ་ཀྱི་ཁེ་གཉེར་ཁང་དག་ཀྱང་རྒྱ་ནག་ནས་ཁ་བྲལ་ཏེ་རྒྱལ་ཁབ་གཞན་དུ་གནས་སྤོ་ཐབས་བྱེད་ཀྱི་ཡོད་པ་རེད། དེའི་རྒྱུ་མཚན་ནི་ཁེ་གཉེར་ཁང་དེ་དག་གིས་རྒྱ་ནག་གི་དཔལ་འབྱོར་ཉོ་ཚོང་གི་ཁོར་ཡུག་དེ་སྡུག་ནས་སྡུག་རུ་འགྲོ་བཞིན་པ་དང། གཙོ་བོ་རྒྱ་ནག་གི་རྒྱལ་ཁབ་བདེ་འཇགས་ཀྱི་ཁྲིམས་དང། རྒྱལ་ཁབ་ཀྱི་གསང་བའི་ཁྲིམས་སོགས་ཀྱི་འོག་ཏུ་ཁོ་ཚོའི་ཚོང་ལས་ལ་བར་ཆད་བཟོ་བཞིན་པ་མ་ཟད།

འདིའི་ཐད་རྒྱ་ནག་གནད་དོན་ཐད་ཀྱི་ཉམས་ཞིབ་པས་དཔྱད་བརྗོད་སྤེལ་བ་ལྟར་ན། རྒྱ་ནག་ཏུ་བཤད་བཞིན་པའི་རྒྱལ་ཁབ་བདེ་འཇགས་ཅེས་པའི་ནང་དོན་གཙོ་བོ་ནི། རྒྱ་ནག་དམར་ཤོག་ཚོགས་པའི་དབང་ཆ་སྒེར་སྡེམ་གྱི་གོ་གནས་ཀྱི་བདེ་འཇགས་ལ་སྲུང་སྐྱོབ་བྱ་རྒྱུ་དང། དེ་ལས་ཀྱང་གལ་ཆེ་བ་ཞིག་ལ། ཞི་ཅིན་ཕིན་གྱིས་རྒྱ་ནག་དམར་ཤོག་ཚོགས་པའི་བླ་ན་མེད་པའི་དབང་སྒྱུར་གྱི་གོ་གནས་ཀྱི་བདེ་འཇགས་ཡིན་པའི་ངོས་འཛིན་བྱས་འདུག་ལ། ཁྲིམས་འདི་དག་ལ་རྐྱེན་བྱས་ནས་རྒྱ་ནག་ཏུ་ཡོད་པའི་ཕྱིའི་རྒྱལ་ཁབ་ཀྱི་ཁེ་གཉེར་བ་དང་མ་རྩ་གཏོང་མཁན་དག་ལ་ཡང་ཤུགས་རྐྱེན་ཆེན་པོ་ཐེབས་ཀྱི་ཡོད་པ་རེད། སྤྱིར་བཏང་ཚོང་གི་མ་རྩ་གཏོང་མཁན་དག་ལ་མཚོན་ན་རྒྱལ་ཁབ་གང་དུ་མ་རྩ་བཏང་ན་ཡང་ཉེན་ཁ་ཆེན་པོ་ཡོད་པ་རེད། ཁྱད་པར་དུ་མགོ་སྐོར་གཏོང་སྲིད་པའི་ཉེན་ཁ་ཤིན་ཏུ་ཆེན་མོད་རྒྱ་ནག་ལ་མཚོན་ན་ཆབ་སྲིད་དང་ཁྲིམས་ལུགས་སྐད་ཡིག་སོགས་ཀྱི་རྒྱུ་རྐྱེན་སྣ་མང་ལ་བརྟེན་ནས་ཕྱིའི་རྒྱལ་ཁབ་ཀྱི་མ་རྩ་གཏོང་མཁན་དག་ལ་མགོ་སྐོར་ཐེབས་རྒྱུའི་ཉེན་ཁ་གཞན་ལས་ཀྱང་ཆེ་བ་ཡོད་པ་རེད། གཞན་ཡང་ཕྱིའི་རྒྱལ་ཁབ་ཀྱི་ཁེ་ལས་ལ་མཚོན་ན་འབྲེལ་ཡོད་སྲིད་ཇུས་དང་འགྲོ་ལུགས་སོགས་ཕྱི་གསལ་ནང་གསལ་མེད་པ་ནི་ཉེན་ཁ་ཆེ་ཤོས་ཡིན་ཏེ། རྒྱ་ནག་གིས་ཕྱི་གསལ་ནང་གསལ་བྱེད་ཐུབ་ཀྱི་མེད་པའི་དཀའ་ངལ་ནི་ད་ལྟའི་བར་དུ་རྩོད་གཞི་ཆེ་ཤོས་ཀྱི་གནད་དོན་ཞིག་ཡིན་ཞིང། སྟོབས་ལྡན་རྒྱལ་ཁབ་ཞིག་དང་བསྡུར་བ་ཡིན་ན་རྒྱ་ནག་གིས་ག་དུས་ཡིན་ན་ཡང་ཕྱིའི་རྒྱལ་ཁབ་ཀྱི་ཁེ་ལས་དང་འབྲེལ་བའི་ལས་དོན་དག་ཕྱི་གསལ་ནང་གསལ་མ་རེད་ཅེས་སྐྱོན་བརྗོད་ཀྱང་ཕོག་གི་ཡོད་ཅིང། ཁྱད་པར་དུ་རྒྱ་ནག་གིས་ཁྲིམས་གཞི་གསར་བ་གཏན་འབེབས་དང། ཕྱིའི་གསང་ཉུལ་བར་དམིགས་པའི་ཕྱི་འབྲེལ་གྱི་སྲིད་ཇུས་ཐད་ཀྱི་ཁྲིམས་གཞི་གསར་བ་གཏན་འབེབས་བྱས་པ་བཅས་ལ་བརྟེན་ནས་རྒྱ་ནག་ཏུ་ཁེ་ལས་གཉེར་བཞིན་པའི་ཕྱིའི་རྒྱལ་ཁབ་ཀྱི་སྤྱི་གཉེར་ཁང་དག་ལ་སྔར་ལས་ལྷག་པའི་དཀའ་ངལ་འཕྲད་ཀྱི་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལས་རིམ་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཨ་མི་རི་ཀའི་ནང་དུ་གལ་ཆེའི་གནད་དོན་དང་ཆབ་སྲིད་ཀྱི་གནད་དོན་གྱི་ཐད་ལ་གཞུང་ལ་ཞུ་གཏུག་བྱེད་མཁན་གྱི་ཚོགས་པ་ཁག་ཚོས་རྒྱ་ནག་གི་དམག་དཔུང་དང་འབྲེལ་བ་ཡོད་པའི་ཁེ་ལས་ཁང་དང་མཉམ་འབྲེལ་བྱེད་རྒྱུ་མཚམས་འཇོག་བྱེད་ཀྱི་ཡོད་པའི་གནས་ཚུལ་ཞིག་བདེ་ཆེན་རྒྱ་མཚོ་ལགས་སྙན་སྒྲོན་ཞུ་གནང་གི་རེད།
ཨ་མི་རི་ཀའི་ཞུ་གཏུག་བྱེད་མཁན་ཁེ་ལས་ཐད། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མིས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་ལ་གསུངས་དོན། ཁོང་རྣམ་པ་ཚོས་ཁྲིམས་གཞི་ཞིག་གསར་འཛུགས་ཆེད་སྐུལ་འདེད་གནང་བཞིན་པ་ཡིན་པས་ཁྲིམས་གཞི་དེས་རྒྱ་ནག་གི་ཁེ་ལས་ཀྱི་ཆེད་དུ་རྒྱབ་ཕྱོགས་ནས་བརྒྱུད་སྐུལ་བྱེད་མཁན་སུ་ཡིན་པ་དེ་ཐེར་འདོན་གནང་རྒྱུ་ཡིན་པའི་གསལ་སྟོན་གནང་ཡོད་པ་རེད། གལ་ཆེའི་གཙོ་གནད་དེ་ནི་ཁོང་རྣམ་པ་ཚོས་ཕྱི་རྒྱལ། གྱི་ཚབ་བྱེད་མི་སྣའི་ཐོ་འགོད་ཁྲིམས་གཞི་ལྟར་ཐོ་འགོད་བྱེད་རྒྱུ་འགན་ལེན་བྱས་ནས་རྒྱ་ནག་གུང་ཁྲན་དམར་ཤོག་ཚོགས་པ་དང་རྒྱ་ནག་མི་དམངས་བཅིངས་འགྲོལ་དམག་གིས་གསང་བའི་ཐོག་ནས་བེད་སྤྱོད་བྱེད་རྒྱུ་སྔོན་འགོག་བྱས་ནས་ཨ་མི་རི་ཀའི་མི་དམངས་ཀྱི་ཁེ་ཕན་གྱི་རྒྱུན་ལྡན་གྱི་སྲིད་ཇུས་ཀྱི་བརྒྱུད་རིམ་ལ་གནོད་འཚེ་གཏོང་རྒྱུ་སྔོན་འགོག་གནང་རྒྱུ་ཡིན་པའི་གསལ་སྟོན་གནང་ཡོད་པ་རེད། པོ་ལི་ཊི་ཀོ་གསར་ཁང་གིས་དེའི་གོང་ལ་གནས་ཚུལ་སྤེལ་བའི་ནང་བཤད་པར་ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མིས་ཆ་ཚང་བའི་མིང་ཐོ་ནག་པོ་ཞིག་གཏན་འཁེལ་གནང་རྒྱུར་དགོངས་བཞེས་གནང་ནས་ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གིས་གཅིག་གཉིས་དྲུག་ཀླད་ཀོར H མིང་ཐོའི་ནང་ཡོད་པའི་རྒྱ་ནག་གི་དམག་དོན་དང་འབྲེལ་བ་ཡོད་པའི་ཁེ་ལས་དང། ཐུག་འཕྲད་དང་ཚོགས་འདུ་འཚོགས་རྒྱུ་བཀག་སྡོམ་གནང་རྒྱུའི་འཆར་གཞི་ཡོད་པ་རེད། ཨ་མི་རི་ཀའི་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི་རུ་པི་ཡོ་ཡིས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་ལ་གསུངས་དོན་མ་གཞི་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མིས་མི་གང་འདྲ་ཞིག་དང་ཐུག་འཕྲད་བྱེད་རྒྱུའི་ཁྲིམས་གཞི་གཏན་འཁེལ་བྱེད་རྒྱུ་ཁག་པོ་ཡིན་ན་ཡང་ཡེ་ནས་རྒྱལ་ཡོངས་གྲོས་ཚོགས་ཀྱི་གཞུང་དོན་ཁང་ཁ་ཤས་ནས་རྒྱ་ནག་གི་དམག་དོན་གྱི་འཐུས་ཚབ་མི་སྣ་དང་ཐུག་འཕྲད་གནང་རྒྱུ་མེད་པའི་གཏན་འཁེལ་གནང་ཡོད་པ་གསུངས་བཞག། ཨ་མི་རི་ཀའི་ཆབ་སྲིད་ཐོག་འགྲོ་གྲོན་གཏོང་མཁན་རྩད་གཅོད་བྱེད་མཁན་དྲ་རྒྱ་ཨོ་པན་སི་ཁི་རེ་ཊི་ཟེར་བའི་གྲངས་ཚད་ནས་མངོན་པར་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ནས་རྒྱ་ནག་གིས་ཨ་རིའི་ནང་ཞུ་གཏུག་བྱེད་མཁན་ལ་འགྲོ་སོང་ཁྱོན་བསྡོམས་ཨ་སྒོར་དུང་ཕྱུར་བཞི་ཙམ་བཏང་ཡོད་པ་དེས་རྒྱལ་ཁབ་ཡོངས་ཀྱི་ནང་ནས་འགྲོ་སོང་བཏང་མཁན་མང་ཤོས་དེ་ཆགས་ཡོད་པ་རེད།

གྲོས་ཚོགས་འོག་མའི་རྒྱ་ནག་དང་ཨ་མི་རི་ཀའི་ཐབས་ཇུས་འགྲན་རྩོད་དམིགས་བསལ་ལྷན་ཁང་གི་དབུ་འཛིན་གྷ་ལི་གྷར་གྱིས། ཝཱ་ཤིང་ཊོན་ལྟ་ཞིབ་ཚགས་པར་ཐོག་གསལ་སྟོན་གནང་དོན་རྒྱལ་ཡོངས་གྲོས་ཚོགས་ཀྱི་འཐུས་མི་དང་སྲིད་གཞུང་ནས་བསྐོ་གཞག་བྱས་པའི་མཐོ་རིམ་དཔོན་རིགས་དེ་བཞིན་མཐོ་རིམ་དམག་དཔོན་སྲིད་གཞུང་གི་ལས་གནས་ནས་ཁ་བྲལ་བའི་རྗེས་ལ་ཕྱི་རྒྱལ་གྱི་ཞུ་གཏུག་བྱེད་མཁན་ཚབ་བྱེད་མི་སྣ་བྱེད་རྒྱུ་བཀག་སྡོམ་བྱེད་དགོས་པ་རེད་ཞེས་གསལ་སྟོན་གནང་ཡོད་པ་རེད། ཨ་མི་རི་ཀའི་རྒྱལ་ཡོངས་གྲོས་ཚོགས་ཀྱི་སྤྱི་མཐུན་ཚོགས་པའི་གྲོས་ཚོགས་གོང་མའི་འཐུས་མི John Cornyn གྱིས་ཚེས་ཉི་ཤུ་བདུན་ཉིན་འདི་ག VOA ཨ་རིའི་རླུང་འཕྲིན་ཁང་ལ་གསུང་དོན་ཁོང་ནས་ཕྱི་རྒྱལ་གྱི་ཞུ་གཏུག་བྱེད་མཁན་ཁེ་ལས་ཀྱི་ཤུགས་རྐྱེན་ཐེར་འདོན་བྱེད་པའི་ཁྲིམས་གཞི་སྐུལ་འདེད་ཀྱི་ལས་ཀ་དེ་ལེགས་སྒྲུབ་བྱེད་རྒྱུར་ཐག་ཉེ་པོར་སླེབས་ཡོད་པའི་གསལ་སྟོན་དང་ཡང་ཁོང་ནས་གསུངས་པར། གཙོ་བོའི་གཙོ་གནད་དེ་མི་ཚོས་ཕྱི་རྒྱལ་གྱི་ཚབ་བྱེད་མི་སྣའི་ཞུ་གཏུག་བྱེད་མཁན་ཁྲིམས་གཞི་ལྟར་མུ་མཐུད་ནས་ཐོ་འགོད་བྱེད་རྒྱུ་འགན་ལེན་བྱེད་དགོས་པ་དང་ཕྱི་རྒྱལ་གྱི་མངོན་གསལ་མེད་པའི་ཞུ་གཏུག་བྱེད་མཁན་ཐོ་འགོད་མཉམ་ལས་ཐོག་གནད་དོན་མང་པོ་ཡོད་པ་དང་དེར་བརྟེན་རྒྱ་ནག་ནི་དེའི་ཐད་གནད་དོན་མང་ཤོས་ཡོད་པ་གཅིག་པུ་དེ་ཁོ་ན་རེད་རྒྱུ་མཚན་ནི་སྔོན་འགྲིག་གི་སྒེར་གྱི་ཁེ་ལས་དེ་དག་རེད་ཁོང་ཚོས་བཅིངས་འགྲོལ་དམག་དང་གསང་བའི་སྡེ་ཚན་ཁག་དང་གནས་ཚུལ་མཉམ་སྤྱོད་བྱེད་དགོས་ཀྱི་ཡོད་པས་ག་དུས་ཡིན་ན་ང་ཚོས། རྒྱ་ནག་གི་ཁེ་ལས་དང་འབྲེལ་བ་བྱེད་པའི་སྐབས་དེ་དག་ཚང་མའི་ཐོག་བློ་འཚབ་བྱེད་དགོས་པ་ཡོང་གི་ཡོད་པ་རེད་ཞེས་ཁོང་ནས་གསལ་སྟོན་གནང་ཡོད་པ་རེད།
འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རི་རླུང་འཕྲིན་ཁང་གི་བོད་སྐད་བདེན་ཚིག་རེད། དེ་སྔོན་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ཨི་རན་གཞུང་ལ་མི་མང་གིས་ངོ་རྒོལ་ཤུགས་ཆེ་བྱས་ཡོད་པའི་རྐྱེན་གྱིས་རེས་གཟའ་པ་སངས་ཉིན་ལ་ཨི་རན་གྱི་རྒྱལ་ཡོངས་འོས་བསྡུའི་སྐབས་སུ་འོས་ཤོག་འཕེན་མཁན་མི་གྲངས་ཉུང་དུ་ཕྱིན་ཡོད་པའི་གནས་ཚུལ་ཞིག་འཕྲིན་ལས་ཆོས་སྒྲོན་ལགས་ནས་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་གནང་གི་རེད།
ཨི་རན་གྱི་འགོ་ཁྲིད་མཐོ་ཤོས་རྗེས་མ་དེ་གདམ་བསྐོ་ཞུ་མཁན་གྱི་ཆོས་སྲིད་གཉིས་ཀ་གི་འགོ་ཁྲིད་ཀྱི་ལྷན་ཚོགས་དེ་གདམ་རྒྱུ་དང་དེ་བཞིན་གྲོས་ཚོགས་ཀྱི་འཐུས་མི་གདམ་རྒྱུ། ཨི་རན་གྱི་རྒྱལ་ཡོངས་འོས་བསྡུ་ཞིག་ཁ་ས་གཟའ་པ་སངས་ཀྱི་ཉིན་བསྡུ་སྐོང་བྱེད་དུས་འོས་ཤོག་འཕངས་པར་མི་མང་གང་མང་མང་ཡོང་བ་སྲིད་གཞུང་གིས་བརྒྱུད་སྐུལ་བྱས་ན་ཡང་མི་མང་ཕོན་ཆེན་པོ་སླེབས་མེད་པ་གནས་ཚུལ་ཐོན་གྱི་ཁ་ས་གཟའ་པ་སངས་ཉིས་སྟོང་ཉི་ཤུ་བཞིའི་ཕྱི་ཟླ་གསུམ་པའི་ཕྱི་ཚེས་གཅིག་ཉིན་གྱི་ཨི་རན་གྱི་རྒྱལ་ཡོངས་འོས་བསྡུ་དེ་ནི་ཁ་ཆེའི་ལུགས་ཀྱི་བུད་མེད་ཀྱི་མགོ་རས་དང་གདོང་རས Hijab གྱོན་མེད་པའི་དོན་རྐྱེན་ཞིག་དང་འབྲེལ་ནས། Mahsa Amini ཞུ་བ་ཨི་རན་གྱི་གཞོན་ནུ་མ་ཞིག་ཨི་རན་གྱི་དོ་དམ་བཙོན་འཇུག་གི་འོག་འདས་གྲོངས་ཕྱིན་པའི་དོན་རྐྱེན་གྱི་མཇུག་ལ། ཕྱི་ལོ་ཉིས་སྟོང་ཉི་ཤུ་གཉིས་ནས་ཉིས་སྟོང་ཉི་ཤུ་གསུམ་གྱི་བར་ཨི་རན་གྱི་གཞུང་ལ་ཨི་རན་གྱི་མི་མང་གི་ངོ་རྒོལ་རྒྱ་ཆེ་ལངས་པ་དང། ངོ་རྒོལ་དེ་ཨི་རན་གྱི་སྲིད་གཞུང་གིས་དྲག་གནོན་ཅི་ཆེ་བྱས་པའི་མཇུག་ལ་ཨི་རན་དུ་རྒྱལ་ཡོངས་འོས་བསྡུ་དང་པོ་དེ་ཁ་ས་ཆགས་ཀྱི་འདུག། ཁ་སའི་འོས་བསྡུ་དེའི་སྐབས་སུ་ཨི་རན་གྱི་རྒྱལ་ས་ཏེ་ཧྲན་གཙོས་པའི་གང་སར་ཉེན་རྟོག་དཔུང་དམག་ཕོན་ཆེ་བཀྲམ་ཡོད་པ་ཞིག་མཐོང་ཡག་ཡོད་པ་དང་ཁྱོན་མི་འབོར་ས་ཡ་བརྒྱད་ཅུ་གྱ་ལྔ་ཙམ་བྱས་པའི་རྒྱལ་ཁབ་དེར་ཁ་ས་འོས་བསྡུའི་ལས་བྱེད་དང་ལས་ཀ་བྱེད་མཁན་མི་ས་ཡ་གཅིག་ཙམ་བཀོད་སྒྲིག་གི་ངང་འོས་ཤོག་འཕངས་སའི་ས་གནས་ལྔ་ཁྲི་དགུ་སྟོང་ལྷག་གོ་སྒྲིག་བྱས་ཡོད་པ་དང་དཔུང་དམག་འབུམ་གཉིས་ཙམ་གང་སར་བཀྲམ་ཡོད་པ་གནས་ཚུལ་འདུག། ཨི་རན་གྱི་མི་འབོར་ས་ཡ་བརྒྱད་ཅུ་གྱ་ལྔ་ཙམ་དེ་དག་ནས་ས་ཡ་དྲུག་ཅུ་རེ་གཅིག་ཙམ་འོས་ཤོག་འཕེན་ཆོག་པའི་ལོ་ཚོད་ཀྱི་མི་མང་ཡིན་པ་དང་ཡིན་ནའི། དེ་དག་ནས་མང་པོ་ཞིག་གིས་ཁ་ས་འོས་ཤོག་འཕངས་པར་མ་ཕེབས་པའི་རྒྱུ་མཚན་དེ། མི་མང་རྣམས་ཆབ་སྲིད་དང་འོས་བསྡུ་ལ་སྤྱིར་བཏང་ནས་དོ་སྣང་དང་དབྱིངས་དང་ཐུགས་ཁུར་མེད་པའི་རྐྱེན་གྱིས་ཡིན་ནམ་ཡང་ན་འོས་ཤོག་འཕངས་པར་མ་ཕེབས་པར་ཨི་རན་གྱི་སྲིད་གཞུང་དང་དབང་ཆ་འཇུས་མཁན་ཚོ་ལ་བརྡ་ལན་བཏང་པ་ཞིག་ཡིན་ནམ་ག་རེ་ཡིན་ན་ད་ལྟའི་ཆར་གསལ་ཁ་མི་འདུག། ཨི་རན་གྱི་དབང་ཆ་འཇུས་མཁན་གྱི་མགོ་ཁྲིད་ཚོ་ལ་ཁ་སའི་འོས་བསྡུ་དེ་ལ་མི་མང་གང་མང་མང་སླེབས་པ་ཞིག་དགོས་ཀྱི་ཡོད་པ་རེད་འདུག་གང་ཡིན་ཞུས་ན། ཕྱི་ལོ་ཉིས་སྟོང་ཉི་ཤུ་གཉིས་དང་ཉིས་སྟོང་ཉི་ཤུ་གསུམ་གྱི་བར་དེར་ཨི་རན་གྱི་མགོ་ཁྲིད་དང་གཞུང་ལ་མི་མང་གི་ངོ་རྒོལ་ཆེན་པོ་བྱུང་པ་དེའི་རྗེས་ལ་ཨི་རན་གྱི་དབང་ཆ་འཇུས་མཁན་དེ་ཚོའི་རྣམ་པ་ཡག་ལ་བཏང་དོན་གྱི་སླད་དུ་དང། དེ་ཚོས་འཇུས་པའི་དབང་ཆ་ནི་ཁྲིམས་མཐུན་ཡིན་ཁུལ་དང་གཞུང་དེ་ཨི་རན་གྱི་མི་མང་གིས་བརྩི་འཇོག་བྱས་པ་ཞིག་ཡིན་ཁུལ་དང། འགོ་ཁྲིད་དེ་རང་ཚོ་ཨི་རན་གྱི་མི་མང་གིས་བརྩིས་པ་དང་བསྐོས་པ་ཞིག་ཡིན་པ་སོགས་བསྟན་རྒྱུར། མི་མང་གང་མང་མང་འོས་ཤོག་འཕངས་པར་ཡོང་བ་ཞིག་དབང་ཆ་འཇུས་མཁན་ཚོས་འདོད་པ་བྱེད་ཀྱི་ཡོད་པ་གནས་ཚུལ་འདུག་ཨི་རན་གྱི་ཁ་ཆེ་ཚུལ་གྱི་སྲིད་གཞུང་དེའི་འགོ་ཁྲིད་མཐོ་ཤོས་ཨ་ཡ་ཏོ་ལ་ཨ་ལི་ཁ་མེ་ནི། འོས་ཤོག་འཕེན་པར་ཡོང་རྒྱུ་ནི། ཆོས་ལུགས་ཀྱི་ཐད་ནས་ཡང་རང་ལ་འཁྲི་བའི་ལས་འགན་རེད་སོགས་གཏམ་བཤད་བྱས་ནས་ཁ་སང་ཨི་རན་དུ་འོས་ཤོག་དང་པོ་ཐོག་མར་འཕངས་མཁན་དེ་འགོ་ཁྲིད་དེ་རང་གནང་འདུག་ཡིན་ནའི་དེས་འགོ་ཁྲིད་པའི་གཞུང་གིས་བཙོན་འཇུག་བྱས་ཡོད་པའི་བུད་མེད་ཀྱི་ཐོབ་ཐང་འཐབ་རྩོད་པ་ནོ་སྦེལ་ཞི་བདེའི་གཟེངས་རྟགས་བཞེས་མཁན Narges Mohammadi། ཨི་རན་གྱི་འོས་བསྡུ་དེ་མི་མགོ་སྐོར་བཏང་ཡག་དང་བསླུ་བྲིད་བྱས་པའི་གཡོ་སྒྱུ་རེད་སོགས་གསུངས་ཡོད་པ་རེད་འདུག་བྱང་རྒྱུད་གྲོང་ས་རིའི་གྲོང་མི་ལོ་ན་སུམ་ཅུ་སོ་ལྔ་ཡིན་པའི་དགེ་རྒན་རེ་ཛཱ་ཞུ་བས། འོས་ཤོག་འཕེན་ཡག་ནི་སྙིང་པོ་ཡོད་མ་རེད་ངའི་རང་དབང་དམ་དྲག་བྱེད་མཁན་གྱི་སྲིད་གཞུང་ཞིག་ལ་ངས་འོས་ཤོག་འཕང་གི་མེད་སོགས་གསུངས་ཡོད་པ་རེད་འདུག། ས་མིག་ཉིས་བརྒྱ་དགུ་བཅུ་བྱས་པའི་ཨི་རན་གྱི་གྲོས་ཚོགས་དེའི་འཐུས་མི་ཆགས་རྒྱུར་འོས་མི་གཅིག་ཁྲི་ལྔ་སྟོང་ལྷག་གིས་ཁ་ས་འགྲན་བསྡུར་ནང་ཞུགས་ཡོད་པ་གནས་ཚུལ་འདུག་ཁ་ས་གཟའ་པ་སངས་ཀྱི་འོས་བསྡུ་དེའི་གྲུབ་འབྲས་ཀྱི་ཆ་ཤས་ཤིག་དེ་རིང་གཟའ་སྤེན་པར་གསལ་བསྒྲགས་འབྱུང་སྲིད་པ་གནས་ཚུལ་འདུག། གྲོས་ཚོགས་འཐུས་མི་ཉིས་བརྒྱ་དགུ་བཅུ་དེ་དག་ནས་བརྒྱ་དང་བཅུ་དྲུག་ཙམ་ཞིག་ལྟ་བ་དཔེ་མཁྲེགས་པོ་དེ་འདྲ་མེན་པར་འབྲིང་དེ་འདྲ་དང་འགྱུར་བ་གཏང་རྒྱུར་གུ་བཤངས་ཐུབ་མཁན་གྱི་གྲས་ལ་བརྩིས་མཁན་འདུག་ཨི་རན་གྱི་གྲོས་ཚོགས་འཐུས་མིའི་ལས་ཡུན་ནི་ལོ་བཞི་དང་ས་མིག་ཉིས་བརྒྱ་དགུ་བཅུ་དེའི་ལྔ་ནི་ཇིའུ་ཆོས་ལུགས་དང་ཡེ་ཤུ། Zoroastrian། སོགས་པ་ཨི་རན་ནང་དུ་ཆོས་ལུགས་ཀྱི་ཐད་ནས་གྲངས་ཉུང་མི་སྡེ་ལ་ལོགས་སུ་བཞག་འདུག། ཨི་རན་གྱི་ཁ་ཆེའི་ཚུལ་གྱི་སྲིད་གཞུང་དེའི་ཁྲིམས་ཀྱི་འོག་ལ་གྲོས་ཚོགས་ཀྱིས་འཛིན་སྐྱོང་བསྲུང་རྒྱུ་དང་རྒྱལ་ཁབ་དེའི་ཆིངས་ཡིག་སོགས་པའི་གནད་དོན་ཁག་ཅིག་གི་ཐད་ལ་གྲོས་ཚོགས་ཀྱིས་འགན་འཁྱེར་དགོས་ཀྱི་འདུག་སྟེ། དོན་དངོས་ལ་ཉམས་ལེན་གྱི་ནང་ལ་ཨི་རན་གྱི་མགོ་ཁྲིད་མཐོ་ཤོས་ཨ་ཡ་ཏོ་ལ་ཞེས་པ་དེ་ནི་ཨི་རན་དུ་དབང་ཆ་ཆེ་ཤོས་ཟིན་མཁན་ལ་བརྩིས་ཀྱི་འདུག་ད་ལྟའི་ཨི་རན་གྱི་མགོ་ཁྲིད་མཐོ་ཤོས་ཨ་ཡ་ཏོ་ལ་ཨ་ལི་ཁ་མེ་ནི་ནི་ལོ་བརྒྱད་ཅུ་གྱ་བཞི་ཡིན་དུས། ཁོང་གིས་དགོངས་པ་ཞུས་པ། ཡང་ན་གཤེགས་པ་དེ་འདྲ་བྱུང་ན་ཨི་རན་གྱི་འགོ་ཁྲིད་མཐོ་ཤོས་རྗེས་མ་དེ་བདམས་མཁན་གྱི་ལོ་བརྒྱད་བརྒྱད་རིང་གི་ལས་ཡུན་ཅན་གྱི་ཆོས་སྲིད་གཉིས་ཀའི་མི་སྣའི་ལྷན་རྒྱས་ཤིག་ཡོད་པ་དང་ལྷན་རྒྱས་དེའི་མི་སྣ་ཡང་གཟའ་པ་སངས་ཀྱི་འོས་བསྡུ་དེའི་ནང་བདམས་ཀྱི་ཡོད་དུས་འོས་བསྡུ་དེ་དེའི་ཐད་ནས་ཡང་གནད་ཡོད་ཅིག་ཆགས་ཡོད་པ་རེད་འདུག་གཞུང་འབྲེལ་གྱི་ཚོད་དཔག་དེ་འདྲའི་ནང་ལ་འོས་བསྡུ་དེར་འོས་ཤོག་འཕེན་ཆོག་མཁན་གྱི་བརྒྱ་ཆ་བཞི་བཅུ་ཞེ་གཅིག་ཙམ་སླེབས་མདོག་ཁ་པོ་སྔ་ས་ནས་ཚོད་དཔག་ཞིག་བསྟན་འདུག་དེ་ཁ་སང་འོས་བསྡུའི་དུས་ཚོད་ཐེངས་མ་གསུམ་ཙམ་རིང་ལ་བཏང་ན་ཡང། འོས་ཤོག་འཕེན་པར་མི་དམངས་ཕོན་ཆེན་པོ་ཞེ་དྲག་མ་སླེབས་པ་གནས་ཚུལ་འདུག། ཨམེ་རི་ཀའི་རྒྱལ་ས་བྷ་ཤིང་ཏན་ཨར་རླུང་འཕྲིན་ཁང་ཡིན། བྷང་ལ་དེ་ཤི་གི་རྒྱལ་སའི་ནང་དུ་ཁྲོམ་ས་སྣེ་མང་ཡོད་པའི་ཁང་པ་ཐོག་བརྩེགས་ཅན་ཞིག་གི་ཐོག་ལ་མེ་སྐྱོན་བྱུང་བའི་ནང་དུ་མི་འཆི་སྐྱོན་གྱི་གྲངས་འབོར་དེ་མང་དུ་འགྲོ་བཞིན་ཡོད་པ་ཡུལ་དེའི་སྲིད་བློན་གྱིས་གསུངས་པའི་གནས་ཚུལ་ཞིག་རྡོ་ཐང་མོ་ལགས་སྙན་སྒྲོན་ཞུ་གནང་གི་རེད། བྷང་ལ་དེ་ཤི་གི་སྲིད་བློན་ཤེག་ཧ་སི་ནཱ་གིས་ནུབ་མོར་ཁྲོམ་ར་ཁང་པ་ཐོག་བརྩེགས་དྲུག་ཡོད་པ་དེ་ནི་ཉེས་ཅན་འཕུར་མཁན་མང་པོ་བྱུང་སྟེ།

མ་ཧེ་སྲིན་པོ་ལྷག་ཡོལ་བ་ཚེ་ནུ་ནི་སྟོང་སྨན་ཁུང་ལ་འབྱོར་ཚར་རྗེས་ཞོན་ཡོལ་བ་ཁྲོ་ཐན་བློན་པོ་ས་མ་ཏཱ་ལར་སེང་གེ་བཤད་འགོས། ཁྲོ་ཐན་བློན་པོ་སེང་གེ་གཞུང་གི་སྨན་ཁུང་གཉིས་ནུ་མི་གཅིག་རོ་བྱིང་བ་ཡིན་བ་ཚེ་ནུ་ཧེ་སི་ཤེས་ཐབས་མི་ཆེ་བ་བཅུ་གཉིས་ཚེ་ཡིན་བ་བཤད་འགོས།

ཐོག་བརྩེགས་དང་པོ་དེ་ན་མེ་ཤོར་བ་ཤི་བ་དང་ཁང་པ་གི་ཐོག་ལ་དྲིའི་སོ་རྫི་ཡིན། མོ་མོ་མཚོན་ཆེན་ཡིན་མེད་གི་སྙེ་བདག་ཚ་བ་དང་སྙེ་བདག་རོ་ཁོག་དེ་ན་འབྱོར་བ་མི་རྫི་གི་སོ་ཆམ་ཚིག་ཟེར་གི། རྡ་ཀ་སྨན་གསོ་རིག་སློབ་གྲྭ་གི་སྨན་ཁང་གི་ཉེན་རྟོག་ལས་ཁུངས་གི་འགན་འཛིན་འབའ་ཤུ་མ་ཡི་གིས་མཚོན་ཆེན་ཕོ་རྫི་ཚོའི་ནང་ནས་ངོ་ཐོག་ཆེ་བ་ཞེ་གཅིག་བྱེ་རྫི་ནང་ནས་མཚོན་ཆེན་སོ་བརྒྱད་གི་ཕུང་པོ་ནང་མི་ཚོ་ལ་རྩིས་སྤྲད་ཚར་རྫི་ཡིན་ཟེར་གི།

གུ་དོག་བརྩེགས་ཀྱི་སྒྲིག་གཞི་ལ་བརྩི་སྲུང་བྱེད་བཞིན་མེད་པའི་རྐྱེན་ཡིན་པ་ངོས་འཛིན་བཟོ་བཞིན་ཡོད་རེད། འདི་ཨ་མི་རི་ཀའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་རེད། མཚམས་འདི་ནས་སྐལ་བཟང་འཇིགས་མེད་ལགས་ཀྱིས་གོ་སྒྲིག་གནང་བའི་ཆབ་སྲིད་བཙོན་ཟུར་གྱི་ལས་རིམ་ལ་གསན་རོགས་གནང་ཐེངས་འདིའི་ཆབ་སྲིད་བཙོན་ཟུར་ནང་དུ་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་ངོ་སྤྲོད་གནང་གི་རེད།
རྣམ་ཚོ་སྐུ་ཁམས་བཟང་ཐེངས་འདིའི་འདི་ག་ཨར་རླུང་འཕྲིན་ཁང་དང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་མང་གཙོ་འཕེལ་རྒྱས་ལྟེ་གནས་ཁང་གཉིས་ཟུང་འབྲེལ་གྱི་ཐོག་ནས་གཙོ་སྐྱོང་ཞུ་བཞིན་པའི་བོད་ཀྱི་ཆབ་སྲིད་བཙོན་པའི་ངོ་སྤྲོད་ཀྱི་ལས་རིམ་དེའི་ནང་ང་ཚོས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་སུམ་ཅུའི་ཉིན། རེས་གཟའ་མིག་དམར་ཉིན་གྱི་ཉིན་རྒྱབ་ཆུ་ཚོད་གཉིས་པའི་ཐོག་མལ་གྲོ་གུང་དཀར་རྒྱ་མ་ཤང་གི་ནང་ཞིང་པའི་བུ་ཕྲུག་བཞི་ཡིས་རྒྱ་ནག་གི་དཔོན་རིགས་དང་མང་ཚོགས་སྟོང་ཕྲག་ཡོད་པའི་ཚོགས་འདུ་ཞིག་གི་ཐོག་ཏུ་བོད་རང་བཙན་ཡིན་བོད་ནང་སྤྱི་ཚོགས་རིང་ལུགས་ཀྱི་བསམ་པའི་དཔེ་ཡོན་ཟེར་བ་དེ་སྤེལ་མཚམས་འཇོག་དགོས། བུད་མེད་ཚོར་སྐྱེ་སྒོ་བཀག་པའི་སྲིད་ཇུས་དེ་མཚམས་འཇོག་དགོས། རྒྱ་མ་ཤང་གི་ནང་གཏེར་ཁ་སྔོག་འདོན་གྱི་ལས་འགུལ་དེ་མཚམས་འཇོག་དགོས་པའི་འབོད་ཚིག་སྒྲོག་ནས་དུས་ཡུན་ཆུ་ཚོད་ཕྱེད་ཀ་ཙམ་གྱི་རིང་ཞི་རྒོལ་ཞིག་སྤེལ་ཡོད་པ་རེད། ཞི་རྒོལ་དེ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར་བྱུང་བའི་གཞི་རྒྱ་ཆེ་བའི་ལས་འགུལ་གཅིག་རྗེས་གཉིས་མཐུད་དུ་བྱུང་བ་དེའི་རྗེས་སུ་ཞིང་པའི་ས་ཁུལ་ཞིག་ཏུ་རྒྱ་ནག་གཞུང་ལ་ངོ་རྒོལ་དང་བོད་རང་བཙན་གྱི་ལས་འགུལ་ཐོག་མ་དེ་ཆགས་ཀྱི་ཡོད་པ་རེད། ཡང་སྙིང་ལས་འགུལ་དེ་ནང་བོད་མི་སུ་དང་སུ་མཉམ་ཞུགས་གནང་ཡོད་པ་དང་ལས་འགུལ་དེ་སྣེ་ཁྲིད་མི་སྣ་སུ་རེད། སྐབས་དེ་དུས་འཇུ་བཟུང་བྱས་པའི་བོད་མི་ལྔ་པོ་དེ་དག་ལ་བསམ་ཡུལ་ལས་འདས་པའི་ཉེས་རྡུང་གཏོང་དགོས་དོན་དང། ལོ་ཚད་མཐོ་པོའི་ཁྲིམས་ཐག་བཅད་དགོས་དོན་གང་ཡིན་ནམ། ལས་འགུལ་དེར་རྒྱ་ནག་གཞུང་གིས་དངངས་འཚབ་ཆེན་པོ་བྱེད་དགོས་དོན་གང་ཡིན་ནམ། དེ་ཡང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་བོད་ཀྱི་རྒྱལ་ས་ལྷ་སར། གཞི་རྒྱ་ཆེ་བའི་བོད་ཀྱི་མི་རབས་གསར་པའི་ལས་འགུལ་འདི་འགོ་འཛུགས་བྱུང་ཡོད་པ་དང། ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ནས་དགུ་བཅུའི་བར་དུས་ཡུན་ལོ་གཅིག་གི་རིང་བོད་ཀྱི་རྒྱལ་ས་ལྷ་སའི་ནང་དྲག་པོའི་ཁྲིམས་གཞི་འདི་བསྡམས་ཡོད་པ་རེད། འོན་ཀྱང་དུས་ཡུན་རིང་པོར་མ་སོང་བར་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་གཉིས་ཀྱི་ཟླ་བ་དྲུག་པའི་ཚེས་སུམ་ཅུའི་ཉིན། མལ་གྲོ་གུང་དཀར་རྒྱ་མ་ཤང་གི་ནང། བོད་ཀྱི་ཆབ་སྲིད་བཙོན་ཟུར་དཀོན་མཆོག་བློ་གྲོས་ལགས་དང་བསོད་ནམས་རྡོ་རྗེ་ལགས། ལྷུན་གྲུབ་ལགས། བསོད་ནམས་རིན་ཆེན་ལགས། ཐུབ་བསྟན་ཡེ་ཤེས་ལགས་བཅས་ནས་རྒྱ་མ་ཤང་གི་མང་ཚོགས་གཅིག་སྟོང་ཉིས་བརྒྱ་ལྷག་ཙམ་འདུ་འཛོམས་ཡོད་པའི་ཚོགས་འདུ་ཆེན་པོ་ཞིག་གི་ཐོག་ཏུ་བོད་ཀྱི་རྒྱལ་དར་ཆེ་ཆུང་ལ་མི་ཊར་གཉིས་དང་ཕྱེད་ཀ་ཙམ་ཡོད་པ་ཞིག་འཁྱེར་ནས་ལས་འགུལ་བ་བཞི་ཡི་སྐེ་ལ་ཁ་བཏགས་གོན། ཐོག་མར་ཁོང་བཞི་པོས་བསང་མཆོད་བརྒྱབ་ནས་ལྷ་རྒྱལ་འཐེན་པ་དང་དེ་ནས་བོད་རང་བཙན་ཡིན་ཞེས་པའི་འབོད་ཚིག་དེའི་འོག་གཞི་རྒྱ་ཆེ་བའི་ལས་འགུལ་འདི་འགོ་འཛུགས་བྱས་ཡོད་པ་རེད། སྐབས་དེར་བསོད་ནམས་རྡོ་རྗེ་ལགས་དང་དཀོན་མཆོག་བློ་གྲོས་ལགས་གཉིས་ཀྱིས་ཁོང་གཉིས་ཀྱིས་སྡིངས་ཆའི་ཐོག་ཏུ་འཛེགས་ཏེ་རྒྱ་ནག་གཞུང་གི་རྒྱལ་དར་དེ་མར་ཕབ་ནས་ཁོང་གཉིས་ཀྱི་ལག་ཏུ་ཡོད་པའི་བོད་ཀྱི་རྒྱལ་དར་ཆེན་པོ་དེ་སྐབས་དེར་སྒྲེང་འཛུགས་བྱས་ཡོད་པ་རེད། དེ་ནས་དུས་ཡུན་ཆུ་ཚོད་ཕྱེད་ཀ་ཙམ་ཕྱིན་པའི་རྗེས་སུ་དེའི་ཉེ་འཁོར་སུ་ཡོད་པའི་རྒྱ་ནག་གཞུང་གི་ཉེན་རྟོག་པ་དེ་དག་གིས་ཁོང་རྣམས་རིམ་བཞིན་འཛིན་བཟུང་བྱེད་འགོ་བཙུགས་ཡོད་པ་དང། དུས་ཡུན་ཐུང་ངུ་ཞིག་གི་ནང་དུ་རྒྱ་ནག་གཞུང་གི་དམག་མི་བརྒྱ་སྐོར་བརྒལ་བ་ཞིག་རྒྱ་མ་ཤང་དུ་སླེབས་ནས་ཞི་རྒོལ་དེ་ལ་དྲག་གནོན་བྱས་ཡོད་པ་རེད། དེ་ནས་ཉེན་རྟོག་པ་དང་དམག་མི་དེ་དག་གིས་ཁོང་རྣམས་མལ་གྲོ་གུང་དཀར་རྫོང་དུ་བཙན་ཁྲིད་བྱེད་སྐབས་ལམ་བར་དུ་རྒྱ་མ་ཤང་གི་མང་ཚོགས་ཀྱིས་རྒྱ་ནག་གཞུང་ལ་ངོ་རྒོལ་དང་འཛིན་བཟུང་བྱས་པའི་བོད་མི་བཞིར་གདུང་སེམས་མཉམ་སྐྱེད་མཚོན་ཆེད་དུ་ལམ་ཟུར་དུ་བསང་བཏང་བ་དང་སྟོན་པའི་སྐུ་བརྙན་ཡོད་པའི་སྐུ་ཐང་དང་པཎ་ཆེན་རིན་པོ་ཆེན་གྱི་སྐུ་པར་སོགས་འཁྱེར་ཡོང། ཡང་མང་ཚོགས་ཁ་ཤས་ཀྱིས་སྐབས་དེ་དུས་རྡོ་དང་སྟ་རེ་སོགས་འཁྱེར་ནས་རྒྱ་ནག་གཞུང་ལ་མི་འདོད་པའི་རྣམ་འགྱུར་ཤུགས་དྲག་པོ་བཏོན་ཡོད་པ་མ་ཟད། ཉེན་རྟོག་པ་ཚོའི་ངོས་ནས་ཡང་མང་ཚོགས་ཁྲོད་མེ་མདའ་གང་བྱུང་བརྒྱབ་ནས་སྐབས་དེར་གནས་ཚུལ་ཧ་ཅང་གི་ཛ་དྲག་ཆེན་པོ་ཞིག་ཏུ་གྱུར་ཡོད་པ་རེད། དེ་རྗེས་ཁོང་རྣམས་མལ་གྲོ་གུང་དཀར་རྫོང་དུ་སླེབས་མ་ཐག་རྒྱ་ནག་གཞུང་གི་དམག་མིས་འཛིན་བཟུང་བྱས་པའི་བོད་མི་བཞིར་ཉེས་རྡུང་ཚབས་ཆེན་བཏང་ཡོད་པ་དང་དེ་ནས་ཁོང་རྣམས་ལྷ་སའི་ནང་དུ་ཡོད་པའི་དགུ་རྩ་བཙོན་ཁང་དུ་བཙན་ཁྲིད་བྱས་ཏེ་མུ་མཐུད་ཉེས་རྡུང་ཚབས་ཆེན་བཏང་ཡོད་པ་རེད། འོན་ཀྱང་སྐབས་དེའི་ལས་འགུལ་ནང་བོད་ཀྱི་ཆབ་སྲིད་བཙོན་ཟུར་ཐུབ་བསྟན་ཡེ་ཤེས་ལགས་མེད་ཀྱང་ཁོང་ནི་སྐབས་དེའི་ལས་འགུལ་གྱི་ཐོག་མའི་སྣེ་ཁྲིད་མི་སྣ་ཡིན་པ་དང་ལས་འགུལ་དེ་མཇུག་བསྒྲིལ་བའི་རྗེས་ལོ་དེའི་ཟླ་བ་བདུན་པའི་ནང་ཁོང་ཡང་འཛིན་བཟུང་བྱས་ཡོད་པ་རེད། དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ཀྱི་ཟླ་བ་བཅུ་པའི་ཚེས་ཉི་ཤུའི་ཉིན་རྒྱ་ནག་གཞུང་གིས་སྐབས་དེར་འཛིན་བཟུང་བྱས་པའི་བོད་པའི་ཆབ་སྲིད་བཙོན་པ་ལྔ་པོ་དེ་དག་ལ་གསར་བརྗེའི་ངོ་ལོག་པའི་ཉེས་མིང་གི་འོག་དུས་བཀག་བཙོན་འཇུག་གི་ཁྲིམས་ཐག་དེ་བཅད་ཡོད་པ་དང། བསོད་ནམས་རྡོ་རྗེ་ལགས་དང་དཀོན་མཆོག་བློ་གྲོས་ལགས་གཉིས་སུ་ལོ་བཅུ་གསུམ་གྱི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད། ཐུབ་བསྟན་ཡེ་ཤེས་ལགས་དང་ལྷུན་གྲུབ་ལགས་བསོད་ནམས་རིན་ཆེན་ལགས་བཅས་སུ་ལོ་བཅོ་ལྔའི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་དེ་བཅད་ཡོད་པ་རེད། འོན་ཀྱང་དུས་ཡུན་རིང་པོར་མ་སོང་བར་བོད་ཀྱི་ཆབ་སྲིད་བཙོན་པ་བསོད་ནམས་རིན་ཆེན་ལགས་བཙོན་ཁང་ནང་འདས་གྲོངས་ཕྱིན་པའི་གནས་ཚུལ་དེ་ཐོན་ཡོད་པ་རེད། ཡང་སྙིང་རྒྱ་ནག་གཞུང་གིས་ལས་འགུལ་དེར་དངངས་འཚབ་ཆེན་པོ་བྱེད་དགོས་དོན་དེ་ནི། དམར་ཤོག་ཚོགས་པའི་ལྟ་གྲུབ་ནང་ཞིང་བཟོ་གཉིས་ནི་རྒྱལ་ཁབ་ཀྱི་སྒལ་ཚིགས་ལྟ་བུར་ངོས་འཛིན་བྱེད་ཀྱི་ཡོད་པས་ཞིང་པའི་ས་ཁུལ་ཞིག་ལ་དེ་ལྟ་བུའི་ཞི་རྒོལ་བྱུང་བ་དེ་ནི་ཧ་ཅང་གི་ཉེན་ཚབས་ཆེན་པོར་ངོས་འཛིན་བྱེད་ཀྱི་ཡོད་པ་དང་དེ་ཙམ་མ་ཟད་སྐབས་དེ་དུས་བོད་ནང་གི་བོད་མི་བརྒྱ་ཆ་བརྒྱད་ཅུ་ལྷག་ཙམ་ཞིག་ཞིང་པ་དང་འབྲོག་པའི་འཚོ་བ་སྐྱེལ་གྱི་ཡོད་པ་རེད། ཐེངས་འདི་ང་ཚོའི་ལས་རིམ་འདི་ཞུ་མཚམས་དེ་གར་བཞག་གི་ཡིན་གཟའ་འཁོར་རྗེས་མའི་ནང་ང་ཚོས་བསོད་ནམས་རིན་ཆེན་ལགས་བཙོན་ཁང་ནང་འདས་གྲོངས་གང་འདྲ་བྱས་ནས་ཕྱིན་ཡོད་པ་དང། དེ་བཞིན་ཁོང་གི་བཙོན་རོགས་ཚོ་དཀའ་སྡུག་མྱོང་བའི་བརྒྱུད་རིམ། ལས་འགུལ་འདི་སྤེལ་བའི་རྗེས་མལ་གྲོ་གུང་དཀར་རྒྱ་མ་ཤང་གི་ནང་གནས་སྟངས་གང་འདྲ་ཞིག་ཏུ་གྱུར་ཡོད་པའི་སྐོར་ངོ་སྤྲོད་ཞུ་གི་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་འདི་གསན་གཟིགས་གནང་བར་ཐུགས་རྗེ་ཆེ།
ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གིས་རྒྱལ་སྤྱིའི་གནད་དོན་སྣ་མང་གི་ཐོག་ལ་བསམ་ཚུལ་འདྲ་མིན་གྱི་གནས་ཚུལ་ཞུ་གི་ཡོད་པ་ལྟར། ད་ལྟ། ཨ་མི་རི་ཀའི་གཞུང་གི་སྲིད་ཇུས་མཚོན་བྱེད་ཀྱི་ཆེད་བརྗོད་དེ་གསན་རོགས་གནང།
ཨུ་རུ་སུས་ད་ནས་ལོ་གཉིས་ཀྱི་གོང་དུ་ཡུ་ཀེ་རེན་ནང་ལ་བཙན་འཛུལ་དཔུང་འཇུག་བྱས་པ་ནས་བཟུང་སྟེ་ཨ་མི་རི་ཀའི་རྒྱལ་སྤྱིའི་འཛུགས་སྐྲུན་ལྷན་ཁང USAID ཡིས་ཡུ་ཀེ་རེན་གྱི་སོ་ནམ་ཞིང་པ་ཚོར་ཌོ་ལར་ཐེར་འབུམ་ཉི་ཤུ་རྩ་དགུའི་རོགས་རམ་བྱས་ཏེ་ཡུལ་དེའི་མི་མང་ས་ཡ་བཅུ་བདུན་སྟེ། མི་འབོར་ཕྱེད་ཀ་ཙམ་གྱི་འཚོ་རྟེན་ལ་རོགས་རམ་བྱས་ཡོད་པ་དང། ཨ་མི་རི་ཀས་བྱས་པའི་རོགས་རམ་དེ་ཚོས་དམག་འཁྲུག་གིས་སོ་སོའི་ས་གནས་སུ་སྡོད་བློ་མ་བཟོད་མཁན་དང་དེ་ག་ནང་བཞིན་ས་མཚམས་ཀྱི་ཞིང་པ་ཚོར་གནས་སྐབས་ཀྱི་རིང་ལ་འཚོ་རྟེན་རག་ཡོད་པའི་ཐོག་ཕུགས་རྒྱང་རིང་པོའི་ཆ་ནས་ཡུལ་དེའི་མི་མང་གི་ནུས་ཤུགས་ཆེ་རུ་གཏོང་བ་དང་རང་ཁ་རང་གསོ་བྱེད་ཐུབ་པ་བཟོ་རྒྱུར་ཕན་ཐོགས་དགེ་མཚན་བྱུང་འདུག་ཨ་མི་རི་ཀའི་རྒྱལ་སྤྱིའི་འཛུགས་སྐྲུན་ལྷན་ཁང་གི་སྤྱི་ཁྱབ་སྐུ་གཞོན་པ་ལྕམ Isobel Coleman གྱིས་ཨུ་རུ་སུའི་སྲིད་འཛིན་ཕུའུ་ཀྲིན་གྱིས་ཡུག་ཀེ་རེན་གྱི་ཐོག་ལ་དམག་འཁྲུག་རྒྱག་རྒྱུའི་དམིགས་ཡུལ་ལྟེ་བ་གཅིག་ཡུག་ཀེ་རེན་དེ་བཞིན་དཔལ་འབྱོར་གྱི་ཐོག་ནས་ཨུ་རུ་སུའི་དབང་འོག་ཏུ་བསྡུ་རྒྱུ་དེ་ཡིན་པ་དང། ཨ་མི་རི་ཀས་ཡུལ་དེའི་ཞིང་པ་ཚོར་རོགས་རམ་སྤྲད་དེ་ཡུལ་དེའི་ཞིང་པ་ཚོ་གཙོ་བོར་གྱུར་པའི་མི་མང་རྣམས་རང་ཁ་རང་གསོ་བྱེད་ཐུབ་པ་ཞིག་བཟོས་པ་དེ་སྲིད་འཛིན་ཕུའུ་ཀྲིན་གྱི་དམིགས་ཡུལ་དེ་འགྲུབ་མ་ཐུབ་པ་ཞིག་ཆགས་པ་རེད་ཅེས་གསུངས། འདིའི་སྐོར་ལ་ལྕམ་སྐོལ་མན་གྱིས་ཨ་མི་རི་ཀ་དང་ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཐེ་བའི་ཡུ་ཀེ་རེན་གྱི་མཐུན་གྲོགས་ཡུལ་ཁག་གཞན་པ་ཚོས་རོགས་རམ་བྱས་པ་ལ་བརྟེན་ནས་ཡུ་ཀེ་རེན་གྱི་ཞིང་པ་ཚོས་ས་ཞིང་འདེབས་ལས་མུ་མཐུད་དེ་བྱེད་ཐུབ་པ་ཆགས་ཡོད་པ་དང་ང་ཚོ་ཨ་མི་རི་ཀས་ཡུ་ཀེ་རེན་གྱི་ཞིང་པ་སུམ་ཆ་གཅིག་ལ་སྟོན་འབྲས་ཀྱི་ས་བོན་དང་ཞིང་ལུད་དཔལ་འབྱོར་གྱི་རོགས་རམ་དང་དེ་བཞིན། སྟོན་འབྲས་ལམ་སང་ཕྱིར་ཚོང་བྱེད་མ་ཐུབ་མཁན་ཞིང་པ་ཚོར་སྟོན་འབྲས་ཉར་ཚགས་བྱེད་སའི་མཛོད་ཁང་གི་རོགས་རམ་བྱས་ཡོད་ཅེས་གསུངས་ཤག་ཨུ་རུ་སུས་ཡུག་ཀེ་རེན་ལ་རྒྱ་མཚོ་ནག་པོའི་བརྒྱུད་ནས་གྲོ་ལ་སོགས་པའི་སྟོན་འབྲས་ཕྱིར་ཚོང་བྱེད་རྒྱུར་འགོག་རྐྱེན་བཟོ་བའི་སྐབས་ལ་ཡུག་ཀེ་རེན་གྱི་ཞིང་པ་ཚོར་ཕྱིར་ཚོང་གི་ལམ་ཁ་གསར་པ་ཞིག་འཚོལ་རྒྱུར་ཡང་ཨ་མི་རི་ཀས་རོགས་རམ་བྱས་ཡོད་པའི་ཐོག་ལ་ཨུ་རུ་སུས་གཏོར་སྐྱོན་བཏང་བའི་ཡུག་ཀེ་རེན་གྱི་རྒྱ་མཚོ་ནག་པོའི་གྲུ་ཁ་དེ་དག་ཉམས་གསོ་བྱ་རྒྱུར་རོགས་རམ་བྱས་ཡོད་འདུག་ལྕམ་ཀོལ་མན་གྱིས་ང་ཚོ་ཨ་མི་རི་ཀས་ཡུ་ཀེ་རེན་གྱི་ཞིང་པ་ཚོར་གྲོ་ལ་སོགས་པའི་སྟོན་འབྲས་ཕྱིར་ཚོང་བྱེད་སའི་མེ་འཁོར་གྱི་ཁང་སྒྲོམ་གོ་སྒྲིག་བྱས་ཏེ་ཡུ་ཀེ་རེན་གྱི་ཞིང་པ་ཚོས་ཆུ་བོ་ཌེ་ནུབ་ཀྱི་བརྒྱུད་ནས་ཆུ་བོ་ཌེ་ནུབ་ཀྱི་བརྒྱུད་ནས་གྲོ་ཕྱིར་ཚོང་བྱེད་ཐུབ་རྒྱུར་གྲུ་གཟིངས་ཀྱི་རོགས་རམ་ཀྱང་བྱས་ཡོད་ཅེས་གསུངས་ཤག་ཨ་མི་རི་ཀས་ཡུ་ཀེ་རེན་གྱི་ཞིང་ལས་ཀྱི་ཐོག་ལ་ལག་བསྟར་བྱས་པའི་སྲིད་ཇུས་དེ་དག་ལེགས་ལམ་དུ་འགྲོ་གི་ཡོད་པས་ཡུག་ཀེ་རན་གྱི་ནོར་སྲིད་དཔལ་འབྱོར་གྱི་འཕེལ་རྒྱས་ལ་ཡར་རྒྱས་འགྲོ་མུས་ཡིན་པའི་ཐོག་ཚོང་ལས་ཁག་ཀྱང་སྔར་སོར་ཆུད་དེ། རྒྱལ་སྤྱིའི་ཡུལ་ཁག་མང་པོས་ཡུལ་དེའི་ནང་ལ་མ་རྩ་འཛུགས་འཇོག་བྱེད་རྒྱུ་འགོ་འཛུགས་བྱས་ཡོད་འདུག་ལྕམ་ཀོལ་མན་གྱིས་ཨུ་རུ་སུས་འདས་པའི་ལོ་གཉིས་ཀྱི་རིང་དེར་ཡུག་ཀེ་རན་གྱི་ཐོག་ལ་དམག་འཁྲུག་བརྒྱབ་པའི་སྐབས་ལ་གཏོར་སྐྱོན་བཏང་ཡོད་པ་དེ་ཚོར་བསྐྱར་གསོ་བྱས་ཏེ་ཡུལ་དེའི་ཞིང་པ་ཚོས་ཕྱིས་འབྱུང་ཞིང་པ་ཚོར་ཆུ་ལོག་གི་དཀའ་ངལ་མི་འཕྲད་པའི་ཐབས་ཤེས་བྱེད་ཀྱི་ཡོད་པ་དང། སོ་ནམ་འདེབས་ལས་ཀྱི་ཐོག་ལ་དེ་སྔོན་ལས་ལྷག་པའི་ཐོན་སྐྱེད་བཟང་ང་ཡོང་རྒྱུའི་དམིགས་ཚད་བཟུང་གི་ཡོད་ཅེས་གསུངས་ཤག་ལྕམ་ཀོལ་མན་གྱིས་ཡུ་ཀེ་རེན་གྱི་ཞིང་པ་ཚོ་ནི་འཛམ་གླིང་གི་ཉམ་ཐག་ཡུལ་ཁག་མང་པོར་བཟའ་འབྲུའི་ཐོག་ལ་རོགས་རམ་བྱེད་མཁན་ཡུལ་ཁག་ལྟེ་བ་ཞིག་ཡིན་པས། ང་ཚོས་བཟའ་འབྲུའི་ཐོན་སྐྱེད་ལྟེ་གནས་ཡུལ་གྲུ་ཡུ་ཀེ་རེན་ལ་རོགས་རམ་བྱས་ཏེ་རྒྱལ་སྤྱིའི་ནང་ལ་བཟའ་འབྲུའི་དཀའ་ངལ་མི་ཡོང་པའི་ཐབས་ཤེས་བྱེད་ཀྱི་ཡོད་ཅེས་གསུངས་འདུག། ཨ་མི་རི་ཀའི་གཞུང་གི་དགོངས་ཚུལ་མཚོན་པའི་གླེང་བརྗོད་འདི་སྙན་སྒྲོན་ཞུ་མཁན་ཕུན་ཚོགས་ཡིན། ད་ལྟ་རྣམ་པ་ཚོས་གསན་མ་ཐག་པའི་གླེང་བརྗོད་འདིའི་སྐོར་ལ་དགོངས་ཚུལ་གྱི་ཕྱག་བྲིས་གནང་འདོད་ཡོད་ཚེ་ང་ཚོའི་ཁ་བྱང་ནི། Voice of America། སུམ་བརྒྱ་སུམ་ཅུ Independence Avenue Southwest Washington DC། གཉིས་ཀླད་ཀོར་གཉིས་གསུམ་བདུན། USA། བཅས་ཡིན་པས་འདིའི་ཐོག་ལ་སྣེ་འདྲེན་གནང་རོགས་གནང། ཡང་ང་ཚོའི་རླུང་འཕྲིན་གྱི་ཁ་བྱང་ནི། Tibetan Service at voa news dot com བཅས་ཡིན་པས་དེ་དོན་དགོངས་འཇགས་གནང་རོགས་གནང། ཐུགས་རྗེ་ཆེ།
འདི་ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིང་ཐན་ལ་རྟེན་གཞི་བྱས་ཡོད་པའི Voice of America ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་ལྡེམ་ཚིག་རེད། དེ་རིང་གི་ང་ཚོའི་གསར་འགྱུར་ལས་རིམ་དེ་གཏོང་མཚམས་མ་བཞག་སྔོན་ལ་འཛམ་གླིང་གི་གསར་འགྱུར་མདོར་བསྡུས་ཤིག་སྙན་སྒྲོན་ཞུ་གི་ཡིན། བདུན་ཕྲག་རྗེས་མ་ཚོགས་འཆར་ཡོད་པའི་རྒྱ་ནག་གི་ཚོགས་ཆེན་གཉིས་ཀྱི་ཚོགས་ཡུལ་རྒྱ་ནག་གི་རྒྱལ་ས་པེ་ཅིང་དུ་ཉེ་ཆར་ཆབ་སྲིད

རྒྱལ་ཁབ་དང་ས་ཁུལ་ཁག་གི་རང་དབང་སྙན་ཐོ་ཟེར་བ་ཞིག་བཏོན་ཏེ་ཟླ་ཉིན་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ནང་དུ་རང་དབང་གནས་སྟངས་སྐོར་ལ་རྟོག་ཞིབ་སྙན་ཐོ་འདོན་པའི་ནང་བོད་ནང་སྤྱི་འབངས་དང་ཆབ་སྲིད་ཀྱི་ཐོབ་ཐང་གི་རང་དབང་གནས་སྟངས་དེ་ནི་བརྒྱ་ཆ་ཀླད་ཀོར་ཡིན་པ་བཀོད་ཡོད་པ་དང་དེ་ནི་ཟླ་ཉིན་བརྒྱ་ཆ་གཅིག་ཡིན་པ་ལས་ཧ་ཅང་མར་ཟག་ཡོད་པའི་གནས་སྟངས་ཞིབ་ཕྲ་བཀོད་དེ་བོད་ནང་དུ་རང་དབང་རྩ་བ་ནས་མེད་པ་གསལ་འདོན་གནང་འདུག།
ཡུ་ཀེ་རེན་གྱི་སྲིད་འཛིན་ཛེ་ལེན་སི་ཀི་མཆོག་གིས་རེས་གཟའ་པ་སངས་ཉིན་ལ་ནེ་དར་ལན་ཌི་གི་སྲིད་བློན་མཱག་རུའུ་ཏེ་ལགས་དང་བདེ་འཇགས་གྲོས་ཆོད་གཅིག་བཞག་གནང་ཡོད་ཅིང་ད་ལོ་ནེ་དར་ལན་རྒྱལ་ཁབ་ཀྱིས་ཀིའེ་ཕུ་ལ་ཨ་སྒོར་དུང་ཕྱུར་ཉི་ཤུ་རྩ་གཉིས་ཀྱི་དམག་དོན་དགོས་ཆེད་རོགས་དངུལ་སྤྲོད་རྒྱུ་ཁས་ལེན་གནང་འདུག་ད་ལན་དབུ་ཁྲིད་རྣམ་གཉིས་ཨུ་རུ་སུའི་གཏོར་རྒོལ་ཚབས་ཆེ་ཐེབས་ས་ཡུ་ཀེ་རེན་གྱི་གྲོང་ཁྱེར་ཨང་གཉིས་པར་གྲགས་པའི Kharkiv ནང་དུ་མཇལ་འཕྲད་བྱུང་ཡོད་པ་དང་སྲིད་འཛིན་ཛེ་ལེན་སི་ཀི་མཆོག་གིས་གྲོས་ཆོད་དེའི་དོན་ཚན་ཞིབ་ཕྲ་ཁག་སྒེར་གྱི་སྤྱི་ཚོགས་དྲ་ལམ་ཐོག་ལ་ཕྱི་བསྒྲགས་གནང་འདུག།
ཨ་རིའི་སྲིད་འཛིན་ཇོ་བྷའི་ཏན་ནས་གཟའ་པ་སངས་ཀྱི་ཉིན་མོ་ཕོ་བྲང་དཀར་པོའི་ནང་ཨི་ཏི་ལི་ཀྱི་སྲིད་བློན་ཇོ་ཇཱིའ་མེ་ལོ་ནི་དང་མཇལ་འཕྲད་གནང་གི་ཡོད་པ་དང་གཙོ་བོ་ཨི་སི་རལ་དང་ཧ་མ་སི་བར་གྱི་གྷ་ཛ་གི་དམག་འཁྲུག་དང་ཡུ་ཀེ་རེན་ནང་ཨུ་རུ་སུ་ལ་ཁ་གཏད་ཀྱི་དམག་རྒྱག་བཞིན་པ་དེ་ལ་ཕྱི་ཕྱོགས་ཀྱི་རོགས་རམ་བྱེད་ཕྱོགས་སོགས་ཀྱི་ཐོག་ལ་གྲོས་མོལ་གནང་རྒྱུ་ཡིན་པ་དང། ཨི་ཏི་ལི་ཀྱི་སྲིད་བློན་ཇོ་ཇཱིའ་མེ་ལོ་ནོ་ཀྱིས། པ་ལི་སི་ཐན་མི་དམངས་ཚོར་མི་སྤྱོད་དགེ་བའི་རོགས་རམ་འབྱུང་བཞིན་པ་སྤྲད་དགོས་པའི་གནས་སྟངས་དེ་ལ་གྲོས་མོལ་གནང་རྒྱུ་དེ་ནི་ཁོང་གི་དགོངས་བཞེས་ཀྱི་གནད་དོན་གཙོ་བོ་གལ་ཆེ་ཤོས་དེ་ཡིན་ཞེས་འགྲེལ་བརྗོད་གནང་འདུག། ཡང་རོའི་ཊར་གསར་ཁང་གིས་ཉེ་ཆར་སྤེལ་བའི་ཞིབ་འཇུག་སྙན་ཐོ་ཞིག་གི་ནང་དུ་རྒྱ་ནག་གཞུང་གིས་ས་ཁང་ཁྲོམ་ར་བསྐྱར་གསོ་ཡོང་ཐབས་ཐད་ནས་འབད་བརྩོན་ཆེན་པོ་བྱས་ཡོད་ཀྱང། ད་ལོར་རྒྱ་ནག་ནང་གི་ས་ཁང་གི་རིན་གོང་དེ་མུ་མཐུད་ནས་མར་ཆག་རྒྱུ་ཡིན་པ་མ་ཟད། དཔལ་འབྱོར་ཆེད་མཁས་པ་མང་པོ་ཞིག་གིས་རྒྱ་ནག་གི་ས་ཁང་ལས་རིགས་ཉམས་ཆག་ཕྱིན་པའི་དུས་ཡུན་དེ་ད་དུང་ལོ་གཅིག་ལྷག་ཙམ་གྱིས་འགོར་གྱི་ཡོད་པར་ཚོད་དཔག་བྱེད་བཞིན་པ་རེད། གོང་ཞུས་སྙན་ཐོ་དེའི་ཞིབ་འཇུག་གྲངས་སྡོམ་ལྟར་ན་ད་ལོར་རྒྱ་ནག་གི་ཁང་པའི་རིན་གོང་དེ་ད་དུང་མུ་མཐུད་ནས་བརྒྱ་ཆ་ཀླད་ཀོར་ཚེག་དགུ་ཙམ་གྱིས་མར་ལྷུང་རྒྱུ་ཡིན་པ་དང་ཉིས་སྟོང་ཉི་ཤུ་རྩ་ལྔ་ལོར་ཁང་པའི་རིན་གོང་མར་ཟགས་པ་དེ་བརྒྱ་ཆ་ཀླད་ཀོར་ཚེག་ལྔ་ཙམ་གྱིས་ཡར་འཕར་སྲིད་པ་རེད་འདུག། ཨ་མི་རི་ཀའི་རྒྱལ་སྲུང་ལྷན་ཁང་གི་གསར་འགོད་དྲུང་ཆེ་དམག་སྤྱི་ཆེན་མོ General Pat Ryder ཀྱིས་ཨི་རན་གྱི་རྒྱབ་སྐྱོར་ཡོད་པའི་ཡེ་མན་ནང་གི་ཧུ་ཐིའི་དྲག་སྤྱོད་ཤོག་ཁག་གིས་མཚོ་དམར་པོའི་ཐོག་ལ་དངོས་ཟོག་སྐྱེལ་འདྲེན་གྱི་གྲུ་གཟིངས་ཐོག་ལ་མེ་ཤུགས་འཕུར་མདའ་བརྒྱབ་པ་སོགས་གཏོར་རྒོལ་བྱེད་བཞིན་པ་དེ་དག་བཀག་འགོག་གི་ཐད་ལ་རྒྱལ་ཁབ་ཉི་ཤུ་ལྷག་ཙམ་གྱིས་མཉམ་འབྲེལ་གྱི་ཐོག་ནས་ཁ་གཏད་བཅག་བཞིན་ཡོད་ན་ཡང་མཚོ་ཐོག་དབོར་འདྲེན་བརྒྱ་ཆ་བཞི་བཅུ་ཙམ་ཞིག་བྱེད་མཁན་རྒྱ་ནག་གི་ངོས་ནས་མཉམ་འབྲེལ་བྱེད་ཀྱི་མེད་པར་སྐྱོན་བརྗོད་གནང་འདུག་དེའི་གོང་དུ་ཧུ་ཐིའི་དྲག་སྤྱོད་ཤོག་ཁག་གིས་རྒྱ་ནག་གི་སྐྱེལ་འདྲེན་གྲུ་གཟིངས་ཀྱི་ཐོག་ལ་གནོད་འཚེ་བཟོ་རྒྱུ་མིན་པའི་ཁས་ལེན་བྱས་ཡོད་པའི་གནས་ཚུལ་ཞིག་ཐོན་ཡོད་པ་རེད། ཡང་རྒྱ་ནག་གི་ཚོགས་ཆེན་གཉིས་ཞེས་པ་དེ་འཚོགས་ལ་ཉེ་བའི་སྐབས་འདིར་རྒྱ་ནག་གཞུང་གིས་དཔལ་འབྱོར་ཡར་རྒྱས་བཏང་རྒྱུ་ལ་གཞུང་གིས་ནོར་སྲིད་ཐོག་ནས་རྒྱབ་སྐྱོར་བྱ་རྒྱུ་གི་བརྡ་བཏང་ཡོད་པ་དང་ཆབས་ཅིག་ཉེ་ལམ་རྒྱ་ནག་གིས་རྒྱལ་ཁབ་ཀྱི་གསང་བ་སྲུང་སྐྱོབ་ཀྱི་ཁྲིམས་ལུགས་ཞེས་པ་ལ་བསྐྱར་བཅོས་ཅིག་གཏན་འབེབས་བྱུང་ཡོད་པ་དེ་རིང་མིན་སྤྱི་ཟླ་ལྔ་པའི་ཚེས་གཅིག་ཉིན་ལ་དངོས་སུ་ལག་ལེན་བསྟར་རྒྱུ་རེད་འདུག་ཞི་ཅིན་ཕིང་གཞུང་གིས་ལྐོག་ཟ་རུལ་སུངས་ལ་རྡུང་རྡེག་གཏོང་བའི་སྲིད་བྱུས་ལ་ཁ་གཡར་ནས་རྒྱ་ནག་དང་བོད་དང་སོག་པོ་ཁ་ཆེ་ཡུ་གུར་སོགས་དཔོན་རིགས་མང་པོ་ཞིག་ལ་རྡུང་རྡེག་བཏང་ནས་ཁྲིམས་ཆད་བཅད་ཡོད་པ་ལྟར་ཉེ་ཆར་རྒྱ་ནག་གི་ཐེན་ཅིན་གྲོང་ཁྱེར་འབྲིང་རིམ་མི་དམངས་ཁྲིམས་ཁང་ཟེར་བ་དེས་མཚོ་སྔོན་ཞིང་ཆེན་མི་དམངས་འཐུས་མི་ཚོགས་ཆེན་གྱི་དམར་ཤོག་ཚོགས་པའི་དྲུང་ཡིག་དང་འགོ་ཁྲིད་གཞོན་པ་ལིས་ཅེ་ཞང་ཟེར་བ་ཞིག་ལ